ང་རང་ཚོ་སུད་སི་སྐུ་ཚབ་དོན་གཅོད་མི་རྗེ་དངོས་གྲུབ་རྡོ་རྗེ་ལགས་རྣམ་གཉིས་ལ་དུས་ཀྱི་ཁོམ་པ་མེད་བཞིན་དུ་ཨ་ནི་ང་ཚོའི་ཆེད་དུ་མངགས་བྱས་འབོད་སྐུལ་ཞུས་བྱས། ཨ་ནི་ག་བ་ལེ་ནས་ཕེབས་གནང་ཡ་དང་ག་བ་ལེ་ནས་དུས་ཚོད་བཏོན་གནང་བྱས་ཨ་ནི་ནང་ཆོས་ངོ་སྤྲོད་དང་བོད་དོན་སློབ་གསོ་གནང་དགོས་ཡ་དེ་ཧ་ལས་ཡ་གི་དགོས་པ་དང། གལ་ཆེན་ཅིག་ལ་བརྩིས་བྱས་འབོད་སྐུལ་ཞུས་པ་ནང་བཞིན་ཁོང་རྣམ་པ་གཉིས་ཀྱི་ངོས་ནས་ནས་ཞལ་བཞེས་གནང་བ་ཙམ་དུ་མ་ཟད། དངོས་ཡོད་གནས་ཚུལ་ཁོ་རང་ས་ཐག་རིང་ལོས་དང་དུས་ཚོད་སྔ་ཕྱི་དང་དེ་ཚོ་ཚང་མ་ལོག་ལ་ཡ། ཐུགས་ཁུར་ཆེ་བཞེས་ཀྱི་ཐོག་ནས་ཨེ་འདུག་ཆ་རྒྱུས་གནང་དགོས་པ་རེད་ས་ནས་ག་བ་ལི་ནས་ད་སུད་སིའི་ནང་ལ་ང་རང་ཚོ་བོད་མི་སྒྲིག་འཛུགས་ཡོད་བསྡད་པ་ཁོ་རང་མངའ་སྡེ་ཉི་ཤུ་རྩ་ལྔ་ཡོད་རེད་ཨ་ནི་མངའ་སྡེའི་སྒྲིག་འཛུགས་མེད་པ་ཡ་ཁ་ཤས་ཡོད་རེད་ད་ཉི་ཤུ་རྩ་ལྔ་ལ་ཡ་སྐོར་རྒྱབ་དུས་སྐབས་ལ་ཧ་ལས་ཡ་དུས་སྐུ་ངལ་ཡོད་རེད་དཔེར་ན། ས་ཇི་ནེབ་ནས་ཡིན་ན་ཡ་སངས་ཀ་ལན་དང་ཛུ་རིག་རྒྱལ་རྒྱུད་འདྲ་བོ་ལ་ཕེབས་པའི་སྐབས་ལ་དོན་གཅོད་ཀྱི་ཨ་ནི་མེ་འཁོར་ནང་ལ་ཕེབས་ཡ་གི་དུས་ཚོད་ཁོ་རང་ལ་བསམ་བློ་བཏང་བས་ན་ཧང་སང་ཡ་དང་ཧ་ལས་ཡ་རེད་དེ་ག་ནང་བཞིན་མཁན་རིན་པོ་ཆེ་ལ་ཆ་མཚོན་པས་ན་མཁན་རིན་པོ་ཆེ་ས་རི་ཀོན་ནས་ཨ་ནི་ད་འདི་འདི་མངའ་སྡེ་ལུ་ཚང་ནས་འདྲ་བོ་ཇི་ནེབ་འདྲ་བོ་ལ་ཕེབས་པའི་སྐབས་ལ། ཨ་ནི་མེ་འཁོར་གཅིག་པོ་ནང་ལ་ཕེབས་ཡག་གི་དུས་ཚོད་ཁོ་རང་ཧ་ལས་ཡག་གི་རླབས་ཆེན་རེད་ཨ་ནི་དེ་འདྲའི་འདི་ཙམ་པ་ལ་ང་ཚོས་གསོལ་བ་བཏབ་ཡག་དེ་རེ་བ་ཞུ་ས་དེ་མཁན་རིན་པོ་ཆེ་དང་ཨ་ནི་སྐུ་ཚབ་དོན་གཅོད་མི་རྗེ་དངོས་གྲུབ་རྡོ་རྗེ་ལགས་རྣམ་གཉིས་ལ་འབོད་སྐུལ་ཞུ་ཡག་དེ་རྒྱུ་མཚན་དང་དགོས་པ་དཔེ་མི་སྲིད་ཡོད་རེད་ག་རེ་བྱས་ནས་རེད་ཞུས་པ་ན་རི་ཀོན་མཁན་རིན་པོ་ཆེ་ཡིན་ན་རི་ཀོན་དགོན་པའི་ལས་ཐོག་གི་ཨ་ནི་མཁན་རིན་པོ་ཆེ་གནང་བཞིན་པའི་དངོས་གནས་དྲང་ནས་མཁས་པའི་ཁྱུ་མཆོག་ཅིག་རེད། ལྷག་པར་དུ་ནང་ཆོས་སྐོར་ལ་ཧང་སང་ཡ་ཧོན་ཐོར་ཡ་གསུང་ཡ་ཡོད་བསྡད་མཁན་གྱི་ཨ་ནི་མཁས་དབང་ཅིག་ཡིན་ཙང་དེ་འདྲས་ཅིག་ཕེབས་ཏེ་ལྷན་རྒྱས་ཚོ་ལ་བཀའ་མོལ་གནང་བ་ཡིན་ན་ནང་ཆོས་ངོ་སྤྲོད་ཅིག་གནང་བ་ཡིན་ན་ལྷན་རྒྱས་ཚོ་ལས་ནས་གོ། ཞིང་ཁ་འདི་ལ་ཞིང་ལས་གནང་མཁན་གྱི་ས་བོན་དེ་འདེབས་པས་ནས་སྟོན་ཐོག་དེ་ཡ་ཡག་པོ་སྨིན་ཡག་གི་དོན་དག་ལ་གདུག་བྱེད་ཅེས་ཕེབས་ཡོད་པ་རེད་ཞུས། དེ་དེ་གཅིག་སོང་མི་རྗེ་དངོས་གྲུབ་རྡོ་རྗེ་ལགས་ཡིན་ན། དངོས་གནས་དྲང་ནས་ད་ལྟ། ཕྱག་ལས་གནང་བཞིན་པའི་སྐུ་ངོ་ཅིག་དང་ཨ་ནི་འདས་པའི་ལོ་རྒྱུས་ནང་ལ་བཙན་བྱོལ་སྒྲིག་འཛུགས་ནང་ལ། གནའ་སྔ་མོ་ཡིན་ན་བཙན་བྱོལ་བོད་གཞུང། དེ་འདྲས་ཀྱི་ནང་ལ་ཡ། ཕྱག་ལས་གནང་བྱས་ཧ་ལས་ཡག་གི་ཨ་ནི། དུས་ཚོད་རིང་པོ་ཅིག་བཏང་བྱས་ཉམས་མྱོང་དང་ལྡན་པའི་ཨ་ནི། མཁས་པའི་ཁྱུ་མཆོག་ཅིག་ཡིན་ཙང། ད་དེ་འདྲས་ཀྱི་བཀའ་སློབ་དང། ནང་ཆོས་ངོ་སྤྲོད་ནས་རེད་བོད་དོན་སློབ་གསོ་ནས་རེད་དེ་འདྲས་གནང་བས་ན་ཨ་ནི་ལྷན་རྒྱས་ཚོ་ལ་འཇུག་པོ་དང་ཟུག་པོ་ཡོང་ཡག་གི་དོན་དག་ལ་དུས་ཚོད་ཁོམ་པ་མེད་བཞིན་དུ་ཨ་ནི་ང་ཚོ Swiss དང Liechtenstein བོད་རིགས་མི་མང་གི་ཆེད་དུ་མངགས་བྱས་ཁོང་རྣམ་གཉིས་ལ་རེ་བ་ཞུ་ཡག་དང་གསོལ་འདེབས་ཞུ་ཡག་དང་དེ་འདུག་སེ་རེད་ཅེས་ངོ་སྤྲོད་ཀྱི་ཚུལ་དུ་ཞུ་ཡག་ཡིན། ད་དེ་འདྲས་ཞུ་དགོས་པའི་རྒྱུ་མཚན་ག་རེ་ཅིག་ཐུག་ཡོད་རེད་ཟེར་བས་ན་དེ་ལྷན་རྒྱས་ཚོ་ནང་ནས། མཁྱེན་མཁན་མང་པོ་ཡོད་རེད་ནང་ཆོས་སྐོར་ལ་མཁྱེན་མཁན་མང་པོ་ཡོད་རེད་བོད་དོན་སྐོར་ལ་མཁྱེན་མཁན་མང་པོ་ཡོད་རེད་མ་མཁྱེན་མཁན་མང་པོ་ཡོད་རེད་ཡང་མཁྱེན་པ་གང་ཞིག་ལ་འདས་པའི་ལོ་རྒྱུས་ཁོ་ན་ཅིག་མཁྱེན་ཨ་ནི་ནང་ཆོས་ལ་ཡིན་ནའི་ནང་ཆོས་ཀྱི་ངོ་བོ་ཙམ་ཅིག་ཤེས། སྤྱི་ཡོངས་ཀྱི་ལག་ལེན་ད་སྐྱབས་མགོན་རིན་པོ་ཆེ་གི་བཀའ་སློབ་ག་དུས་ཡིན་ནའི་གནང་གི་འདུག་ཨ། དུས་ཚོད་དང་མཐུན་པའི་ཨ་ནི་ང་ཚོ་ནང་པ་ཞིག་བྱེད་དགོས་པ་དང། དེ་རིང་སང་ཉིན་ང་ཚོ་དུས་རབས་ཉི་ཤུ་རྩ་གཅིག་གི་ནང་ལ་ཡོད་བསྡད་པའི་དུས་ཚོད་ཅིག་ཡིན་ཙང་དུས་རབས་ཉི་ཤུ་རྩ་གཅིག་དང་མཐུན་པའི་ནང་པ་ཞིག་ཆགས་དགོས་ཡ་གལ་ཆེན་པོ་རེད་ཟེར་ནས་དུས་དང་རྣམ་པ་ཀུན་ཏུ་བཀའ་སློབ་གནང་གི་ཡོད་རེད། བཀའ་སློབ་འདི་ཚོ་གཙོ་བོར་གཞི་བཅོལ་ཏེ་ང་ཚོའི་ཐུགས་སུ་གྲ་སྒྲིག་བྱས་པ་རེད་ལ་གྲ་སྒྲིག་བྱས་པ་ནང་བཞིན་མཁན་རིན་པོ་ཆེ་དང་དོན་གཅོད་ནས་ཐུགས་ཆིག་ཡེངས་དགོས་རེད་དེ་འདྲ་ཡིན་དུས་ཚང་མ་ལོ་གིས་གཟབ་གཟབ་བྱས་ནས་གསན་དགོས་ཡ་དང་གསན་པ་ཙམ་དུ་མ་ཟད་ལྷན་རྒྱས་ཚོས་གང་མཁྱེན་རྟོགས་བྱུང་བ་དེ་སོ་སོའི་ཉེ་འགྲམ་ལ་ཡོད་པའི་མི་དེ་ཚོ་ལ་ཡ་སྐབས་སྐབས་དུས་དུས་ལ་དུས་ཚོད་རག་པའི་སྐབས་ལ་ཕན་ཚུན། བརྗེ་ལེན་དང་བགྲོ་གླེང་གི་ལམ་ནས་ཕར་ཚུར་གོ་བཞི་བྱས་ཏེ་ཁོ་རང་བཞིན་གྱིས་འདི་སྦྱིན་པ་ཅིག་ཆགས་ཀྱི་ཡོད་རེད་ཆོས་ཀྱི་སྦྱིན་པ་ཆགས་འགྲོ་གི་ཡོད་རེད་བ། འདི་སྦྱིན་པ་དེ་ད་དུང་འདི་ལས་ཡག་ཡོད་རེད། སྒོར་མོ་གཅིག་གནང་བ་ཡིན་ན་སྒོར་མོ་ཉི་ཤུ་གནང་བ་ཡིན་ན་སྒོར་མོ་ཉི་ཤུ་དེ་སྦ་ཁུག་ནས་བཏོན་བྱས་སྤྲད་དགོས་རེད་བ། ཆོས་ཀྱི་སྦྱིན་པ་དེ་སྤྲད་པའི་སྐབས་ལ་ལྷན་རྒྱས་ཚོས་གང་གནང་བ་དེ་ཕར་ལ་ཡ་ཕན་ཚུན་ཕྱོགས་དེ་ནས་གའི་རྫོགས་ཀྱི་ཡོད་མ་རེད་བ། ལྷན་རྒྱས་ཚོའི་གི་ཐུགས་ལ་ཡོད་བསྡད་པ་དེ་ཁོ་རང་སོར་གནས་སྡོད་ཀྱི་རེད་བ། ཨོ་དེ་འདྲས་རེད་ཟེར་ནས་ཞུས་བ་ཡིན། ཨ་ནི་མཐའ་དོན། ད་ལྟ་ང་ཚོའི་ལས་རིམ་འདི། ས་གནས་ག་བ་ལ་ཡིན་ནའི་གལ་འགངས་ཆེན་པོ་ཅིག་བརྩིས་བྱས་འགྲོ་བསྡད་ཡོད་རེད་འདི་ཡིས་ཨ་ནི་ད་དུང་ཡིན་ནའི་མུ་མཐུད་བྱས་འགྲོ་ཐུབ་ཡ་ཅིག་དང་ཨ་ནི་ལྷན་རྒྱས་ཚོ་མི་མང་གི་ངོས་ནས་ཡིན་ནའི་ད་སྤྱི་དང་ས་གནས་ག་ས་ག་ལ་ང་ཚོས་ཞུས་བསྡད་ཡོད་རེད། ལྷན་རྒྱས་ཚོ་འདི་པར་ལ་བཞུགས་བསྡད་མཁན་ལུ་ཟན་ནང་ལ་བཞུགས་བསྡད་མཁན་གྱི་མི་མང་ཚོ་ལ་ཡིན་ནའི་ལྷན་རྒྱས་ཚོ་བརྒྱུད་བྱས་མཁྱེན་རྟོགས་སླེབས་ཐུབ་ཡ་གི་ཆེད་དུ་ཨ་ནི་མ་འོངས་པ་ལ་འདི་འདྲས་ཀྱི་ལས་རིམ་གང་འདྲ་ཅིག་ང་ཚོས་གྲ་སྒྲིག་གནང་བ་ཡིན་ནའི། དེ་ལ་ཡང་མཉམ་ཞུགས་གནང་རོགས་གནང་ཞེས་འབོད་སྐུལ་ཞུ་ཡ་ཡིན། ཨ་ནི་བསྟན་འཛིན་ལྷ་མོ་ལགས་ཡིན་ནའི་དེ་ས་གནས་ཀྱི་འགན་འཁྱེར་བྱས་དངོས་གནས་ཧ་ལས་ཡག་གི་ཕྱག་ལས་མང་པོ་ཡོད་རེད་དངོས་ཡོད་གནས་ཚུལ་དེ་དེ་འདྲ་ཡོད་རེད་དེ་ང་ཚོའི་དབུས་ལ་ཚོགས་འདུ་འགྲོ་དགོས་པ་རེད་ང་ཚོའི་དབུས་ལ་ཆབ་སྲིད་ཀྱི་ལས་ཀ་བྱེད་དགོས་པ་རེད་ཆོས་དང་རིག་གཞུང་གི་ལས་ཀ་བྱེད་དགོས་པ་རེད་དུས་ཚོད་དཔེ་མང་པོ་གཏང་དགོས་པ་རེད་ང་ཚོས་ཡིན་ནའི་ད་ལྟའི་དངོས་གནས་དུས་ཚོད་བཏོན་བྱས་ལྷན་རྒྱས་ཚོས་མཉམ་རུབ་གནང་དེ་ཚོ་ཧ་ལས་ཡག་པོ་རེད་ཨ་ནི་ཚང་མ་ལོ་ལ་ཐུགས་རྗེ་གནང་ཞུ་ཡ་ཡིན་ཐུགས་རྗེ་ཆེ། ད་རེས་དེ། ལུ་ཟན་ནས་ས་གནས་འཐུས་མི། དེ་ནང་བཞིན་ང་ཚོའི་འོས་བསྡུ་གི་ཚོགས་ཆུང་གི་འགན་འཛིན། ཨ་ནི་གཞན་ཡང་ས་གནས་ཚོགས་ཆུང་གི་རྒྱུན་ལས་རྣམ་པ། ཨ་ནི་དེ་ནས་བོད་རིགས་ཚོགས་པའི་སྐུ་ཚབ། འབེན་ས་གནས་ཀྱི་རྒྱུན་ལས་དཔལ་ལྡན་ལགས་གཙོས་པའི་ཨ་ནི་རྣམ་པ་ཚོ་ཚང་མ་ལ་ཡང། དང་པོ་ཐོག་མ་དེ་དེ་རིང་ང་ཚོ་དུ་ཚང་མ་མཇལ་ཡག་གི་གོ་སྐབས་བྱུང་པ་དེ་ལ་ཚང་མར་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡག་ཡིན། ཨ་ནེ། ད་དེ་རིང་རྣམ་པ་ཚོ་འདི་ཉི་མ་ཉིན་གང་ཅིག་དུས་ཚོད་དེའི་ཆེད་དུ་ཡག་དུས་བཏང་གནང་གི་ཡོད་རེད། དེ་ཡིན་དུས། ད་རང་ཞོགས་ཀའི་མཁན་རིན་པོ་ཆེ་ཕེབས་ནས་ནང་ཆོས་ངོ་སྤྲོད་གནང་ཡ། ནང་ཆོས་ངོ་སྤྲོད་དེ་ཡང་དེང་དུས་དང་འཚམས་པའི་གི་ཨ་ནི་ངོ་སྤྲོད་གནང་ཐུབ་པ་ཡིན་ན་དགེ་མཚན་ཡོད་པ་ཅིག་གི་སྔོན་མ་བཀའ་མོལ་དེ་འདྲ་བྱུང་པ་རེད་བྱས་ན་དེ་གཞི་བཟུང་བྱས་ནས་མཁན་རིན་པོ་ཆེ་གི་གནང་ཡ་དེ་ད་རང་ཞོགས་ཀའི་གནང་གྲུབ་པ་ཅིག་རེད། ཨེ་ཉིན་གུང་རྒྱབ་ནས་ད་ངས་འདི་རྣམ་པ་ཚོ་ལ་ཡང། ང་ཚོའི་བོད་དོན་གནས་ཚུལ་ཐོག་ལ་ཡང་སློབ་གསོ་བྱ་ཡག་གི་ལས་རིམ་གཅིག་རེད་ད་ལྟ་དཔལ་ལྡན་ལགས་གསུང་ཡག་དེ་རེད། དེ་ཚོ་ཚང་མ་བོད་རིགས་ཚོགས་པའི་གི་ལས་དོན་མང་པོ་ཡོད་པའི་ནང་ནས་ཏོག་ཙམ་གལ་ཆེ་བ་དུས་ཚོད་དུ་བསྟུན་པའི་ཨ་ནི་གཅིག་གནད་འགག་ཆེན་པོ་གཅིག་ལ་གཟིགས་བྱས་ནས། དེ་འདྲས་ཞིག་གཏན་འབེབས་གནང། གཏན་འབེབས་གནང་བ་གཞི་བཟུང། ཨ་མཁན་རིན་པོ་ཆེ་ང་གཉིས་གཉིས་ལ་ཡང་དུག་སེ་རེ་འདུན་གནང་བ་རེད། ས་གནས་སོ་སོའི་ནང་ལ་ང་གཉིས་གཉིས་ལོགས་ཀ་ལོགས་ཀ་བཅར་བ་ཡིན་ནའང། རྣམ་པ་ཚོ་འཛོམས་ཡག་དེ་ཐེངས་གཉིས་འཛོམས་དགོས་ཀྱི་ཡོད་རེད། དེ་ཡིན་དུས་དེ་རིང་ཁ་སང་འཛོམས་ཡག་ལ་དེ་ཚང་མ་བྲེལ་བ་ཡོད་རེད། ཨ་ནེ་གཟའ་མཇུག་ལ་འཛོམས་དགོས་ཀྱི་ཡོད་དུས། ནང་མི་མཉམ་དུ་དུས་ཚོད་བཏང་ཡག་གི་མཚོན་པས་ཨ་ནེ་སོ་སོའི་མི། སྡེ་བའི་ཉི་མ་ལྔ་ཕྱག་ལས་གནང་གི་ཡོད་པ་ཡིན་ན། ཉི་མ་གཅིག་གཉིས་ཀྱི་ངལ་གསོ་བཅས་རྒྱག་དགོས་ཀྱི་ཡོད་རེད་འཁྲུ་འཁྲུ་དར་དར་འདྲ་བྱེད་དགོས་ཡ་གནད་དོན་མང་པོ་ཡོད་པ་སོང་ཙང། ཨ་འདི། ཐེངས་མ་གཅིག་ལ་ཉི་མ་གཅིག་ཚོགས་པ་ཡིན་ན་ཉི་མ་གཅིག་ལ་ནི་སྡེ་ཚན་གཉིས་ཀ་ཚུད་པ་ཅིག་བྱེད་ཐུབ་ན། མི་མང་ལ་བརྡབ་གསིག་ཆུང་བ་མེད་འགྲོ་བྱས་ནས་ད་བཀའ་མོལ་ཡོང་སྟངས་འདི་རེད། བྱས་ཙང་དེ་གཞི་བཟུང་བྱས་ནས་ད་ད་ལྟ་བར་དུ་ང་གཉིས་ས་ཁག་བཅུ་གྲངས་ཅིག་ལ་བཅར་བ་ཡིན། བྱེད་དུས། སྐབས་རེ་མཁན་རིན་པོ་ཆེ་སྔོན་སྐབས་རེ་ང་གཞུག་ད་མང་ཆེ་མཁན་རིན་པོ་ཆེ་ཞོགས་ཀའི་སྔ་དྲོ་རེད་ག་རེ་ཟེར་ན་མཁན་རིན་པོ་ཆེ་ཕེབས་ས་ཏོག་ཐག་ཉེ་བྱས་ད་ང་ཐག་རིང་པོ་ཅིག་ནས་ཡོང་གི་ཡོད་པ་ཡིན་དུས་དུས་ཚོད་ཀྱི་ཆ་ནས་ངའི་དེ་ཉིན་གུང་རྒྱབ་བྱས་ད་ཅིག་ཆགས་བསྡད་ཡོད་རེད་ད་དེ་རིང་འདི་ལ་ང་ཚོ་དེ་གཞི་བཟུང་བྱས་ནས་ཨ་ནི་མཁན་རིན་པོ་ཆེ་ཡང་ཡར་ཕེབས་གི་ཡོད་པ་ཡིན་དུས་ངའི་དེ། ཉིན་གུང་རྒྱབ་འདུག་བཟོ་ཡག་འདུག་ས་རེད། བྱེད་དུས་ད་རང་ཞོགས་སྐད་རྣམ་པ་ཚོ་དྲི་བ་དྲིས་ལན་ཡག་པོ་བྱུང་ཡོད་ས་རེད་ཨ་ནི་ཏན་ཏན་ཐུགས་ཕན་གསོས་པ་བྱུང་ཡོད་ཀྱི་རེད་བསམ་འདུག་དེ་ནང་བཞིན་ཉིན་གུང་རྒྱབ་ནས་ད་རྣམ་པ་ཚོ་འགའ་ཤས་ལ་ནི་གཅིག་བྱས་ན་དེས་ཐུགས་ཕན་གསོ་གི་ཡོད་འགྲོ་འགའ་ཤས་ལ་ཚོར་བ་ཅིག་སྤྲད་ཐུབ་ཀྱི་ཡོད་འགྲོ་འགའ་ཤས་ལ་ཐུགས་ཕན་དམིགས་བསལ་གསོ་ཡ་ཡོང་གི་མ་རེད་བསམ་འདུག་ནམ་རྒྱུན་ལྡན་ནི་རྣམ་པ་ཚོས་ཐུགས་སྣང་གནང་ཕྱག་ལས་གནང་བསྡད་ཀྱི་ཡོད་པ་ཡིན་ན། དེ་དང་འབྲེལ་བ་ཡོད་པ་ཅིག་རེད་མ་གཏོགས་ངས་འདི་འདྲའི་དམིགས་བསལ་གྱི། དོན་དག་གསར་བ་གནས་ཚུལ་གསར་བ་གཏམ་གསར་བ་བཟོ་འདྲ་བོ་དེ་འདྲའི་ཞུ་ཡ་གང་ཡང་ཡོད་མ་རེད། ངས་འདི་སློབ་གསོ་གི་རྣམ་པའི་ཆ་ནས་ཞུ་བསྡད་ཀྱི་ཡོད་པ་ཡིན་ཙང། དེ་ཡང། བོད་རིགས་ཚོགས་པའི་ངོས་ནས། ལེའུ་འདི་འདྲས་བྱས་པ་ཅིག་ཡང་ན་སྡེ་ཚན་འདི་འདྲས་ཅིག་གི་ཐོག་ལ་སྐད་ཆ་བཤད་དགོས་རེད་ཟེར་ཡ་བཟོ་འདྲ་བོ་དེ་འདྲས་གའི་ཡོད་མ་རེད། ད་རེས་དེ་སྤྱི་ཡོངས་ཀྱི་སློབ་གསོའི་ལས་རིམ་ཅིག་གི་སྒང་ལ་འགྲོ་གི་ཡོད་རེད། ཨ་རིམ་པས་རིམ་པས་ལ་ལྷན་རྒྱས་ཚོས་འདི་ཐུགས་ཕན་གསོས་པ་གཟིགས་པ་ཡིན་ན། ཨ་ནི་སྡེ་ཚན་བྱེ་བྲག་པ་ཅིག་གི་ཐོག་ལ་ཡང་སྐད་ཆ་བཤད་ཡག་གི་གོ་སྒྲིག་གནང་པ་ཡིན་ན། ཨ་ནི་ང་ཚོ་ཡང་བསྐྱར་སྐོར་འདི་འདྲའི་ལ་ཏན་ཏན་བཅར་ཐུབ་ཡག་གི་ཐབས་ཤེས་ཞུ་གི་རེད། ཨ་ནི་དེའི་ཉིན་མོ་སྡེ་ཚན་གཅིག་རང་གཅིག་གི་ཐོག་ལ་ཡང་ང་ཚོ་སྐད་ཆ་བཤད་ཡ་ཡིན་པ་ཅིག་དྲི་བ་དྲིས་པ་ཡིན་ནས་སྡེ་ཚན་ད་ག་རང་ལ་དྲི་ཡ་དེ་ནས་ང་ཚོས་ཅིག་བཤད་ཡ་ཅིག་ཡོད་པ་ཡིན་ནས་ཨ་ནི་ག་ས་ག་ལ་ཐོར་མ་ཕྱིན་པ་བྱས་ནས་ཨ་ནི། བརྗོད་བྱ་གཅིག་གི་ཐོག་ལ་བཤད་ཐུབ་ཡག་གི། དེའི་རིམ་པ་ཡོང་གི་རེད་བསམ་འདུག་ད་ད་རིང་ང་ཚོ་ཚང་མ་ལ་ངོ་སྤྲོད་ཀྱི་ཚུལ་དུ་ཞུ་གི་ཡོད་རེད་ད་རང་མཁན་རིན་པོ་ཆེ་གི་དེ་ད་བསམ་བློ་བཏང་སྟངས་དང། གང་ཅིའི་ཐོག་ལ་ཡ་འོ་གཅིག་བྱས་ན་མ་གཏོགས་འགྲིག་གི་མི་འདུག་ག་བསམ་པ་གི་ཚོར་བ་སླེབས་བསྡད་པ་ཡོད་རེད་འགའ་ཤས་ཅིག་ལ་འོ་ད་ང་ད་ལྟ་བར་དུ་ཕལ་ཆེར་མཁན་རིན་པོ་ཆེ་བཀའ་གནང་བའི་ནང་ནས་ག་ལ་གང་འཚམ་ཅིག་ངས་བྱེད་བཞིན་པ་རེད་ཤག་ཟེར་ནས་དགའ་བ་སྒོམ་མཁན་ཡོད་འགྲོ། གཅིག་བྱས་ན་རེ་ཟུང་ལ་ཨོ་ད་ཅིག་བྱས་ན་མ་གཏོགས་འདིའི་གནད་འགག་ཆེན་པོ་ཅིག་འདུག་ག་ཟེར་ཡ་ཅིག་ཡོང་སྲིད་པ་ཅིག་རེད་བསམ་འདུག་བྱས་ཙང་དེ་འདྲས་སོང་ཙང། ད་རིང་ང་ཚོས་ལས་དོན་མང་པོ་ཅིག་ལ་ཡང་བསམ་བློ་བཏང་པ་རེད་རྣམ་པ་ཚོ་ཚང་མ་དེ་རིང་གི་ཉིན་གྱི་ལས་ཀ་ཡོངས་རྫོགས་ད་གང་ལྟར་འཕྲོ་བརླག་ཤོར་བ་རེད་བསམ་གི་ཕྱོགས་གཅིག་ལ་བལྟས་ན། དེ་རིང་འདིའི་ནང་ནས་དོན་དག་ཞེ་དྲག་མ་འགྲུབ་པ་ཡིན་ན་ནི་དེ་རིང་ཉི་མ་ཉིན་གང་འཕྲོ་བརླག་རེད། དོན་དག་འོ་ཙམ་འགྲུབ་པ་ཡིན་ན་ནི་དེ་གོ་ཆོད་པ་ཅིག་རེད། དེའི་གི་སོ་སོ་ལས་ནས་ཅིག་བསམ་བློ་བཏང་ཆོག་ནམ་རྒྱུན་ལྡན་གྱི་བྱ་བ་གང་འདྲས་ཅིག་གི་ཐོག་ལ་འགྲོ་གི་ཡོད་པ་ཡིན་ནས་ཨོ་ད་དེ་ལ་ཡ་ཅིག་ཏོག་ཙམ་འགྱུར་བ་འགྲོ་ཡ་གི་གནས་སྟངས་བྱུང་བ་ཡིན་ན་ནི་དེ་ཁེ་བཟང་ཆེན་པོ་རེད་བསམ་འདུག་དེ་རིང་ཡོང་བ་དེ་ཡོང་གོ་ཆོད་པ་ཅིག་རེད། ད་དེ་ཞེ་དྲག་མ་བྱུང་བ་ཡིན་ན་མ་ཡོང་མཁན་ཚོ་ལ་ཁེ་བཟང་བྱས་དང་ཡོང་མཁན་ཚོ་གྱོང་རག་བཟོ་འདྲ་བོ་ཅིག་གཅིག་བྱིན་ཆགས་སྲིབ་ཅིག་རུལ་བ་ལས་བྱེད་ན་དེ་ཚོ་ད་ཐ་མའི་མཇུག་སྡོམ་གྱི་གནས་ཚུལ་གང་ལ་ག་པར་སླེབས་ཀྱི་ཡོད་པ་དེ་རྣམ་པ་ཚོས་ཐག་གཅོད་གནང་ཡ་ཞིག་གི་གནས་ཚུལ་ཆགས་བསྡད་ཡོད་རེད་བསམ་འདུག་བྱེད་དུས་ད་དེ་རིང་མཁན་རིན་པོ་ཆེ་ང་གཉིས་འདི་ནས་ཡར་བཅར་རྣམ་པ་ཚོ་ལ་སྙན་སེང་ཅིག་ཞུ་ཡ་དེ་ཉི་མ་གཅིག་གཉིས་ཅིག་གི་ང་ཚོའི་དོན་དག་རྩ་ནས་མ་རེད་ང་རང་ཚོའི་མི་ཚེ་ཧྲིལ་པོ་དེ། གི་ཐོག་ལ་ཡང་འབྲེལ་བ་ཡོད་པ་ཅིག་གི་གནད་འགག་ཅིག་རེད་རྣམ་པ་ཚོས་དགོངས་པ་བཞེས་ཏེ་ཕུགས་རྒྱང་རིང་པོ་དགོངས་པ་བཞེས་དགོས་འདུག་མི་རིགས་རིམ་པ་བྱེད་ནས་གླིག་འོར་བ་མི་ཐོག་ནས་མི་ཐོག་ལ་དགོངས་པ་བཞེས་ནས་ལོ་ལྔ་བཅུ་དྲུག་ཅུ་བརྒྱ་དེ་འདྲས་ཀྱི་ཡང་མུ་མཐུད་བྱེད་ནས་ཀྱི་འབྲེལ་བ་ཡོད་པའི་ཀྱི་གནད་འགག་ཅིག་ལ་དགོངས་པ་བཞེས་པ་ཡིན་ན་ནི་ཨ་ནི་ཏོག་ཙམ་ཅིག་དོ་སྣང་མ་གནང་ཀ་མེད་བཟོ་འདྲ་པོ་ཅིག་གནས་ཚུལ། ཆགས་སྲིད་པ་ཞིག་རེད་བསམ་འདུག་འོ་དེ་འདྲིའི་ཐོག་ལ་ངས་སྔོན་འགྲོའི་ཚུལ་དུ་ཞུ་གི་ཡིན་ཨ་ནི་རྣམ་པ་ཚོ་ལ་ངས་གང་གསལ་གསལ་བཟོ་འདྲ་བ་ཅིག་ཞུ་ཡ་གི་འབད་བརྩོན་དེ་ཞུས་བསྡད་ཀྱི་ཡོད། ཨ་ནི་འདི་མ་ཞུས་གོང་ལ། ལྷན་རྒྱས་དོན་དེ་ལུ་ཟན་རྩ་བའི་ཚོགས་ཆུང་ཚུགས་ནས་ལོ་ཞེ་པོ་ཕྱིན་ཡོད་ས་མ་རེད། ཕལ་ཆེར་བདུན་བརྒྱད་ཕྱིན་མེད་འགྲོ། ད་ལྟ་ཚོགས་ཆུང་མང་པོའི་ནང་ནས་ཕལ་ཆེར་གསར་པའི་གྲས་ཆགས་བསྡད་ཡོད་རེད།

དེ་ཚོ་ཚང་མ་ལ་ང་ཚོས་གང་འདྲ་ཅིག་བྱ་ར་ཡ་མིག་འདྲ་བྱེད་བསྡད་ཡོད་རེད་བྱས་ཙང་དེ་ཚོ་ཚང་མ་ལ་བལྟས་པའི་སྐབས་ལ་ལྷན་རྒྱས་ཚོའི་འདིར་ཞེ་དྲག་ཚགས་ཚུད་པོ་བྱེད་ཀྱི་འདུག་བསམ་གི་མི་མང་གི་མཉམ་རུབ་དེ་ཡག་པོ་ཡོད་པ་བྱས་མི་མང་བྱས་ཏེ་གཞོན་གཞོན་ཞེ་དྲག་ད་ལྟ་ས་གནས་འགའ་ཤས་ལ་ཡ་མི་རྒན་པ་ཞེ་དྲག་རེད་རྒན་པ་མ་གཏོགས་གཞོན་པ་ཞེ་དྲག་མེད་དེ་ཉེ་ད་ལྷན་རྒྱས་ཚོའི་འདིར་ཡིན་ན་ཕལ་ཆེར་བས་ཚང་མ་དར་མ་ཞེ་དྲག་དེ་ཡང་བས་དེ་ཁ་གྲུང་མིག་གྲུང་འཛོམས་བསྡད་མཁན་ཨ་ནི་ཤེས་བྱ་ཡོན་ཏན་ཐོག་ལ་དཔེ་འཛོམས་བསྡད་མཁན། འདུག། དངོས་གནས་ཅིག་མེ་ཏོག་ལྡུམ་ར་ཅིག་ལ་བརྩིས་པ་ཡིན་ན་ད་ནི་ལྡུམ་ར་ཡག་ག་དེ་ཆགས་བསྡད་བཞག། ཨ་ནི་འགོ་ཁྲིད་མཁན་ཚོས་གི་ཁྲིད་ཕྱག་ལས་དེ་གནང་བསྡད་དེ་ཞེ་དྲག་ཡག་པོ་འདུག་ལྷག་པར་དུ། ད་ལོ་ངེད་ཅག་གི་ལོ་སར་གི་སྐབས་ལ་ཁྱེད་ཚོས་གི་སྐུ་མགྲོན་གདན་འདྲེན་ཞུས་ཏེ་རིག་གཞུང་འཁྲབ་སྟོན་གནང་ཡག་ཅིག་འདུག་ད་དེ་ཚོ་དཔེ་ཚགས་ཚུད་པོ་གནང་སོང། ཚགས་ཚུད་པོ་གནང་སོང་མི་ཕོན་ཆེན་པོ་ཞིག་སླེབས་བཞག་མི་སླེབས་མཁན་དེ་ཚོ། མི་གནད་འགག་ཡོད་པ་དེ་འདྲས་གདན་འདྲེན་ཞུས་འདུག་ག་ད་དེ་ཚོ་དེ་ནམ་རྒྱུན་དེ་ནས་འབྲེལ་བ་ཞིག་ཡོད་པའི་ཆ་ནས་ཡོང་གི་ཡོད་རེད་ནམ་རྒྱུན་དེ་འབྲེལ་བ་མེད་ན་དེ་སླེབས་ཐུབ་གི་མ་རེད། ཨ་ནི་དེ་རིག་གཞུང་འཁྲབ་སྟོན་ཅིག་བྱེད་ཀྱི་ཡོད་པ་དེ་ཚོ་འགྲེལ་བཤད་བརྒྱབ། གནད་འགག་ག་རེ་རེད་འདུག་རྒྱུ་མཚན་ག་རེ་རེད་འདུག་དེ་བརྒྱབ་ཡོང་དུས་ཙང་ནས་ཨ་ནི་བྲོ་བ་དེ་མི་འདྲ་ཞིག་སླེབས་གི་རེད་པ། ད་དེ་ཚོ་འགྲེལ་བཤད་དེ་བརྒྱབ་མ་ཐུབ་ན་ཅིག་འཁྲབ་བསྡད་ཀྱི་འདུག་ག་རེ་སྐོར་ལ་ཡིན་ན་ཆང་སའི་སྐོར་ལ་ཡིན་ན། ཨ་ནི་ཅིག་ག་རེ་ཡིན་ལུང་པ་ག་ནས་ཡིན་དེ་ཚོ་ཚང་མ་གསལ་བོ་མེད་དུས་ཙང་ནས་ཁོ་ཅིག་འཁྲབ་སྟོན་གྱི་རྣམ་པ་ཅིག་རེད་མ་གཏོགས་དེ་ལས་འཕྲོས་པ་ཡོང་གི་མ་རེད་བ། ད་དེ། གཞས་དེ་མ་ཐོན་གོང་ལ་ཡང་འགྲེལ་བཤད་རྒྱབ་བྱས་ནས་ལུང་པ་འདི་འདྲས་རེད་འདིའི་གནད་འགག་འདི་འདྲས་རེད་བཏང་བའི་སྐབས་ལ་དུས་ཚོད་འདི་དང་བཅས་པ་བཏང་གི་རེད། དེ་ཚོ་འགྲེལ་བཤད་རྒྱབ་དུས་ད་ནི་ཁོང་ཚོ་ཚང་མ་ལ་ཡང་དཔེ་དེ་ཡིད་དབང་འཕྲོག་ནས་ཕལ་ཆེར་གཞས་དེ་ཡི་གི་འགྲེལ་བཤད་བརྒྱབ་པ་ལ་བརྟེན་ནས་གཞས་དེ་མ་ཐོན་སྔས་ནས་གི། བསམ་བློའི་ནང་ལ་ཡང་ཅིག་ལྟ་ཡག་གི་འདུན་པ་དེ་ཤུགས་ཆེན་པོ་སླེབས་ཡོང་གི་འདུག་ཨ།

ཁེ་བཟང་ཡག་པོ་བྱུང་ཡོད་ཀྱི་རེད་བསམ་གི་མི་དེ་ཚོས་ད་ནས་ད་ལྟ་མི་དེ་ཚོའི་ཡོང་སྟངས་དུ་བལྟས་པ་ཡིན་ན། ང་ཚོ་བོད་པ་ཡིན་ན། ཀྲི་ཀ་སི་ཉོ་མ་དགོས་བརྩོན་འགྲུས་བྱས་ནས་གཅིག་གི་ཚབ་གཉིས་འཛུལ་འགྲོ་ཡ་བཟོ་འདྲ་བོ་ག་རེ་བལྟ་གི་རེད་བ། དབྱིན་ཇི་ཚོ་དེ་འདྲའི་ཕལ་ཆེར་བལྟ་གི་མི་འདུག་ཨ་ལ་མཆོད་ཆང་མཆོད་པ་ཡིན་ནའི་དངོས་གནས་དྲང་གནས་རིན་པ་ཡོད་པ་དེ་སྤྲད་གི་འདུག་དེ་ནི་ད་ལྟ་དགའ་ཚོར་ཆེན་པོའི་ངང་ནས་ལྟ་བསྡད་གི་འདུག་ངས་ཁོང་ཚོ་དབྱིན་ཇི་གཅིག་གཉིས་ལ་སྐད་ཆ་བྱུང། འདི་དུས་ཆེན་དེ་ག་དུས་ཡིན་ན་བསམ་པའི་གི་བསམ་བློའི་ནང་དེ་སླེབས་བསྡད་གི་ཡོད་ཟེར་གི་འདུག་ཨ། ད་དེ་ཧ་ལས་པ་ང་ཚོ་བྱ་བྱེད་ཆེན་པོ་གཅིག་རེད། ད་ལོ་རེ་ནས་ལོ་རེ་ལ་ཡང་སྐུ་མགྲོན་བཅར་མཁན་དེ་མང་དུ་འགྲོ་གི་ཡོད་པ་ཡིན་ན་ལྷན་རྒྱས་ཚོ་ད་དུང་གཏམ་བཟང་རེད་ད། ཡར་རྒྱས་འགྲོ་གི་ཡོད་པ་ད་དེ་རྣམ་པ་ཚོས་གཟིགས་རྒྱུ་རེད། དེ་སྐུ་མགྲོན་དེ་ལོ་རེ་ལོ་རེ་ཉུང་དུ་འགྲོ་གི་ཡོད་ན་ཨོ་ད་རིག་པ་ཅིག་སྒྲིམ་ན་མ་གཏོགས་ད་ང་ཚོའི་དུ་བ་ཅིག་ལ་སྐྱོན་ཅིག་ཡོད་ས་རེད་ད་ཟེར་ཡ་ཅིག་གནས་ཚུལ

བརྟེན་ནས་ཨ་ནི་དངོས་གྲུབ་ཀྱི་སྤུས་དག་པོ་ཅིག་ཕལ་ཆེར་ཐོན་གྱི་འདུག་བྱས་ཙང་དེ་ཚོའི་རིགས་དེ་ཧ་ལས་པའི་ཡག་པོ་འདུག་ད་ལྟ་འགན་ཁུར་གནང་མཁན་ཚོས་ཀྱི་འདུག་སེ་གནང་བཞག་ད་མ་འོངས་པ་ལ་ཡང་མུ་མཐུད་བྱས་ནས་འདི། མུ་མཐུད་ནས་ང་ཚོ་གནས་དགོས་ཡ་ཞིག་རེད། བོད་རྩ་དོན་ཐོག་ལ་དེ་ཕན་གྱི་རེད། ང་རང་ཚོའི་ནང་ཁུལ་གྱི་རིག་གཞུང་ཐོག་ལ་དེ་ཕན་གྱི་རེད་འགྲོ་སྟངས་གནས་སྟངས་གང་ཅིའི་ཆ་ནས་ཕན་གྱི་རེད། བོད་པ་ནང་ཁུལ་ཆིག་སྒྲིལ་ཐོག་ལ་དེ་གིས་ཕན་ཐོགས་ཆེན་པོ་ཡོང་གི་རེད་བསམ་འདུག། ད་ནང་བཞིན་མི་རྒན་གཞོན་གི་བར་དུ་ལིན་པི་ནས་འབྲེལ་ལམ། བཅས་དེ་ཚོ་དཔེ་གནད་འགག་ཆེན་པོ་འདུག་དེ་ངས་དེ་རིང། ཁ་སང་དེའི་སྐབས་ལ་ཡང་ང་ཚོ་ཞུ་ཡ་ཟེར་མཁན་མི་འདུག་རན་པོ་ཡི་མི་འདུག་འཚམ་པོ་ཡི་མི་འདུག་མང་ཆེ་ཕྱི་རྒྱལ་མི་ཤ་སྟག་ཡོད་པ་སོང་ཙང་ཨ་དེའི་མི་ལོ་གསར་སྐབས་ལྟད་མོ་ལྟ་ག་ཡོང་དུས་ང་ཚོས་སྐད་ཆ་བཤད་གི་བསྡད་ན་དེ་འཚམ་པོ་རྒྱུན་དུ་མེད་པ་སོང་ཙང།

དེའི་ནང་ཚུད་དེ་ཡོད་རེད་བྱས་དུས་དེའི་ནང་ལ་དཀའ་ལས་རྒྱག་མཁན་ཡོངས་སུ་རྫོགས་པ་ལ་ཡང་དངོས་གནས་རྗེས་སུ་ཡི་རངས་དང་བསྔགས་བརྗོད་ཞུ་ཡ་ཡིན་མ་འོངས་པ་ལ་ཡིན་པ་ནའི་འདིའི་ཐོག་ལ་ཡ་ད་འཐུས་ཤོར་དུ་མ་སོང་བ་དགོས་ཡ་དེ་གནད་འགག་ཆེན་པོ་རེད་ཞག་དེ་ཚང་མས་ཐུགས་ལ་འཇགས་པ་བྱེད་རོགས་བྱེད་ཅེས་ཞུ་ཡ་གཅིག་དེ་ཡིན་ད་གཉིས་པ་དེ་ད་ལྟ་ངས་ཞུ་ཡ་དེ་ཚོ་དེ་དང་འབྲེལ་བ་ཡོད་པ་ཆགས་བསྡད་ཀྱི་ཡོད་ཐུགས་རྗེ་ཆེ་དང་བསྔགས་བརྗོད་ཞུ་ཡ་གཅིག་པོ་ཙམ་མ་ཟད་འབྲེལ་བ་ཡོད་དེ་ཆགས་བསྡད་ཡོད་ག་རེ་ཟེར་དུས་ང་ཚོ་བོད་མི་རིགས་གཅིག་རེད། ང་ཚོ་ད་སོ་སོའི་ལུང་པ་གྱར། མི་ཡི་ལུང་པ་ཅིག་ལ་སླེབས་པ་རེད། རྐྱེན་ཆག་སྒོ་ཟེར་ན་མི་འདུག་དེ་སྔའི་གི་ང་ཚོ་ཆོས་ཕྱོགས་ཅིག་ལ་བརྩིས་པ་ཡིན་ན། ལས་འབྲས་ཀྱི་དབང་གིས་གནས་ཚུལ་དེ་འདྲས་བྱུང་ཡིན་སྲིད། གང་ལྟར་ག་རེ་ཡིན་ནའི་མིན་ནའི་ང་ཚོ་ལ་གོད་ཆག་ཆེན་པོ་ཅིག་བྱུང་པ་རེད་གོད་ཆག་བྱུང་ནས་ལུང་པ། རང་ཡུལ་གྱར་ནས་མི་ཡི་ལུང་པ་ལ་ཡི་འཁྱར་རེད་མི་ཡི་ལུང་པ་འཁྱར་བའི་ནང་ནས་ད་བར་དུ་ག་ས་ག་ལ་བལ་ས་ནུབ་ཕྱོགས་ལུང་པ་འདི་འདྲའི་ནང་ལ་ཡ་འཁྱར་བྱེད་དེ་གི་གནས་སྟངས་ཅིག་ཆགས་བསྡད་ཡོད་རེད་དེ་ཡིན་དུས། ད་ས་གནས་དེ་ཚོའི་ནང་ལ་སོ་སོ་སོ་སོའི་གི་དོ་སྣང་རིག་པ་མ་བསྒྲིམས་པ་ཡིན་ན། ཨ་ཉེན་ཁ་ཆེན་པོ་ཞེ་པོ་ཅིག་སྒང་སླེབས་བསྡད་ཡོད་རེད་རང་ཉིད་གི་རིག་པ་བསྒྲིམས་དོ་སྣང་དེ་བྱེད་པ་ཡིན་ན། ཨ་ནི་དཔལ་དང་རྒྱན་ཡོང་ཡག་གི་ཆ་རྐྱེན་ཅིག་ལ་སླེབས་ཡོང་གི་རེད། དེ་སྔ་འདིར། དྲུག་ཅུ་རེ་གྲངས་ནས་ཕེབས་བསྡད་ཉེན་གྱི་མི་དེ་གས་དེ་མི་གོ་ཧ་ལས་པ་ཆེན་པོ་ཆོད་བསྡད་ཡོད་རེད་ད། ད་ལྟ་ཡི་ང་ཚོའི་སྤྱི་ཚོགས་ནང་ལ་ཡོང་ཉེན། ད་ལྟ་ཡི་ང་ཚོའི་སྤྱི་ཚོགས་ཀྱི་ནང་ལ་འགན་འཁྱེར་ཉེན། དེ་ག་ནང་བཞིན་གཅིག། བོད་བོད་ཀྱི་རིག་གཞུང་དང་གང་ཅི་སྤྱི་ཡི་ཐོག་ལ་ཡང་དོ་སྣང་ག་ལ་གང་འཚམ་དཔེ་མུ་མཐུད་ནས་གནང་བཞིན་པ། ད་རེ་ཟུང་གཅིག་སྤྱི་ཚོགས་ནང་ལ་དེང་སང་སླེབས་ཐུབ་ཀྱི་ཡོད་མ་རེད། ད་དེ་ཁོ། དོ་བདག་སོ་སོ་གི་བསམ་བློ་བཏང་སྟངས་དང་ལས་དོན་གྱི་བྱེད་ཕྱོགས་ཀྱི་ཁྱད་པར་གྱི་ཆ་ནས་མཐའ་མ་དེ་ག་རེ་ཆགས་འགྲོ་གི་ཡོད་རེད། ཨ་ནི་རང་ཉིད་བསམ་བློ་བཏང་ཡོང་དུས་ད། འགྱོད་པ་སྐྱེ་ཅིག་དེ་ཉེན་ཁའི་ནང་ལ་ལྷུང་ཡག་གི་གནས་སྟངས་ཅིག་གང་ལ། འཕྲད་པ་ཡིན་ན། ཕལ་ཆེར་ཕལ་ཆེར་དུས་ཚོད་དེ་ཕྱིས་འགྲོ་གི་ཡོད་པའི་གནས་སྟངས་ཅིག་ཆགས་བསྡད་ཡོད་རེད་བསམ་འདུག་དེ་འདྲ་ཡིན་དུས་ང་རང་ཚོ་འདིར། ཡོད་ཉེན་ཚོ། ལོ་གཅིག་གཉིས་ཅིག་འདི་པར་བསྡད། དེ་ནས་ཕར་ལོག་འགྲོ་ཉེན་བྱས། དེ་སྔ་འདིར་ཡོང་ས་ག་པར་ཡིན་ནའི་དེར་ཕར་ལོག་འགྲོ་གི་ཡོད་ནི་གནས་སྟངས་གཅིག་རེད་པ། ད་ཕལ་ཆེར་ཕལ་ཆེར་དེ་མི་ཚེ་འདི་ལ་སྐྱེལ་ཡ་རེད་ཡག་ནའི་སྡུག་ནའི་མི་ཚེ་སྐྱེལ་ཡ་རེད། རང་ཉིད་ཀྱི་སྤུ་གུ་བུ་ཕྲུག་དང་བཅས་པ་མི་ཚེ་འདིར་སྐྱེལ་དགོས་ཀྱི་ཡོད་རེད་དེའི་གི་རྒྱུད་རྩ་ཡོངས་རྫོགས་བོད་བདེན་པའི་མཐའ་མ་གསལ་བར་དུ་ཕལ་ཆེར་འདིར་སྐྱེལ་ཡ་རེད། བོད་བདེན་པའི་མཐའ་གཅིག་གསལ་བའི་དབང་དུ་ཕྱིན་པ་ཡིན་ནའི། ག་ལ་གང་འཚམ་ཅིག་ཡར་ལོག་གི་ཡོད་འགྲོ་ག་ལ་གང་འཚམ་ཅིག་ཕར་འགྲོ་ཚུར་འོང་བྱེད་ཀྱི་ཡོད་འགྲོ་ག་ལ་གང་འཚམ་ཅིག་ཨ་འདི་ག་རང་ལ་གནས་བསྡད་ཀྱི་ཡོད་འགྲོ། གནས་སྟངས་དེ་འདྲ་ཡིན་དུས། ད་ལྟ། མདོར་བསྡུས་ནས་ཞུས་པ་ན་ད་གང་ལྟར། མི་ཚེ་འདི་མང་ཆེ་ཅིག་ལུང་པ་འདི་ཚོའི་ནང་ལ་སྐྱེལ་རྒྱུ་ཡིན་པ་གི་ཐག་དེ་ཆོད་ཚར་བ་ཅིག་རེད་བསམ་འདུག། དེ་འདྲའི་ཞིག་ལ་སླེབས་པ་རེད། ད་འདིར་སྐྱིད་པོ་མི་འདུག་ཕར་ལོག་འགྲོ་གི་ཟེར་ནས་ལོག་ཡ་ཞེ་དྲག་ཡོད་མ་རེད། ལོག་ཡག་ལ་ཅིག་དགོས་རེད་པ། གཤོག་པ་ཅིག་ཡོད་ན་ཁོ་འཕུར་ཆོག་གི་རེད་པ། ཨ་ནི་བྱ་བྱིའུ་ཡིན་ན་ཁོ་ཁོ་རང་འཕུར་འགྲོ་གི་ཡོད་རེད་འཛམ་བུ་གླིང་ཕྱོགས་གཅིག་ནས་གཅིག་ལ། ད་ང་ཚོ་འགྲོ་བ་མི་ཅིག་རེད་གནས་སྟངས་ཅིག་རེད། ཆ་རྐྱེན་མང་པོ་ཅིག་ལ་བསྟུན་དགོས་ཀྱི་ཡོད་དུས་ཙ་ནས། ད་ཡང་བསྐྱར་ལུང་པ་གཞན་ཅིག་ལ་ཡར་ལོག་ཆོག་ཆོག་གི་གནས་སྟངས་རྩ་ནས་ཡོད་མ་རེད་ཡང་དཀའ་སྡུག་ལམ་འཕྲང་མང་པོ་ཅིག་ལ་ཡར་འཕྲད་བསྡད་ཀྱི་ཡོད་པ་ཡིན་དུས། ད་ད་ལྟ་ང་རང་ཚོའི་གནས་བབ་འདི་གི་ཐོག་ལ་དགོངས་པ་ག་རེ་བཞེས་དགོས་འདུག་བོད་མི་རིགས་ཟེར་ཏེ་བོད་པ་ཟེར་ཡག་གི། ཨ་དེ་ག་དུས་ཡིན་ནའི་ང་ཚོ་དགོངས་པ་བཞེས་དགོས་འདུག་བོད་པ་ཟེར་ཡ་དེ་བོད་མི་རིགས་ཟེར་ཡ་དེ་ང་ཚོ་ལ་མི་རིགས་ཀྱི་ཁུངས་མེད་པ་ཅིག་ཡིན་ན། ད་ཡང་དེ་འདྲ་ཞིག་རེད་བ་དེང་སང་མི་རིགས་མང་པོ་ཡོད་རེད་མི་རིགས་འགའ་ཤས་ལ་ཡང་མི་རིགས་ཁོ་རང་ལ་སྐད་ཡིག་ཡོད་མ་རེད་མི་རིགས་ཁོ་རང་རང་ལ་གོམས་གཤིས་ཡོད་མ་རེད་རིག་གཞུང་མེད་པ། དེ་རྫག་ཏོ་རེད་བ། དེ་འདྲའི་རིགས་ཅིག་ཡིན་ན་ནི་ཁོ་གཞན་གྱི་རིག་གཞུང་དང་གཞན་གྱི་སྐད་ཡིག་ལ་མ་བསྟུན་ཀ་མེད་པའི་གནས་ཚུལ་ཞིག་རེད། ང་ཚོ་བོད་པ་དེ་དེ་འདྲ་རྩ་ནས་མ་རེད་པ་དཔེ་ངོམ་དུ་ཆོག་བསྡད་པ་ཅིག་འཛམ་བུ་གླིང་ན་མི་རིགས་སྟོང་ཕྲག་དྲུག་ལྷག་ཅིག་ཡོད་པའི་ནང་ནས། ཕལ་ཆེར་ཕུལ་དུ་ཕྱིན་པ་ཅིག་གི་གནས་སྟངས་ཡོད་བསྡད་ཉེན་གྱི་མི་རིགས་ཅིག་ཆགས་བསྡད་ཡོད་རེད། དེ་འདྲའི་གི་མི་རིགས་གལ་ཆེན་པོ་ཡོད་པ་དེའི། སྲུང་སྐྱོབ་ག་རེ་བྱེད་ཀྱི་རེད་མི་རིགས་ཀྱི་སྲུང་སྐྱོབ་བྱེད་ཡག་གི་སྲོག་རྩ་ངོ་མ་དེ་སྐད་ཡིག་དེ་རེད། ད་དེ་ང་རང་ཚོ་སུ་འདྲ་ཅིག་ཡིན་པ་ཡིན་ན་བོད་ཀྱི་སྐད་ཡིག་དེ་མ་ཉམས་པ་རྒྱུན་འཛིན་བྱེད་དགོས་ཡ་དེ་ད་གལ་ཆེན་པོ་རེད་ཕྱིའི་ལུང་པའི་སྐད་མ་སྦྱང་ཀ་མེད་རེད་ལུང་པ་འདི་ལ་བསྟུན་དགོས་ཀྱི་ཡོད་རེད་ཡིན་དེ་ཡིན་དེ་སྦྱང་དགོས་རེད་ང་ཚོ་དེ་ཚོ་རིགས་དེ་ཡིན་དེ་ཡིན་འགྲོ་དགོས་ཀྱི་ཡོད་རེད་དེ་སོ་སོའི་གི་སྲོག་རྩ་གི་སྐད་དེ་ག་དུས་ཡིན་ནའི་མ་བརླག་པ་ཉར་དགོས་ཡ་དེ་ང་ཚོ་གིས་ཤེས། ཕྱི་ཡི་སྐད་ཡིག་ལ་དག་སྣང་ཤུགས་ཆེན་པོ་བྱེད་དུས་ང་རང་ཚོའི་སྐད་དེ་ག་རོ་ཅིག་ནས་ཕར་སྣང་མེད་ལ་གཡུག་ཕྱིན་པ་ཡིན་ན། ལོ་འགའ་ཤས་ཅིག་གི་གཞུག་འོག་ནས་དེ་ཡི་གི་དཀའ་ངལ་དེ་མུ་མཐུད་ནས་འཕྲད་ཡོང་གི་རེད། མུ་མཐུད་འཕྲད་པ་ཙམ་མ་ཚད་མི་ཐོག་མི་ཐོག་ལ་ཡང་ནས་དེ་གི་སེ་ལས་ལས་བྱས་ནས་ག་རོ་ཅིག་ནས་ཡང་ལུང་པ་དེ་འདྲས་ཅིག་གི་མི་རེད་ཟེར་ཡ་ཙམ་ཅིག་མ་གཏོགས་ལུང་པའི་གི་ཁུངས་དང་ལུང་པ་དེ་གི་རིག་གཞུང་ག་རེ་ཡིན་མིན་ལུང་པ་དེ་གི་སྐད་ཡིག་ལ་སོགས་པ་གང་ཡང་ཤེས་ཡ་མེད་པའི་གི་མི་ཅིག་ཆགས་པ་ཡིན། སོ་སོའི་གི་མི་རིགས་ཀྱི་སྐད་དེ་སྐད་གཉིས་པ་བྱས་ནས་སྦྱང་དགོས་བྱུང་བ་ཡིན་ན་ད་ཁག་པོ་ཞེ་དྲག་རེད། ད་ནི་ཧ་ལས་པའི་ཁག་པོ་རེད། སྐད་ཡིག་སྦྱང་ཡ་ནང་ལ། སྐད་ཡིག་དང་པོ་དེ་རང་ཉིད་ཀྱི་སྐད་དེ་སྐྱེས་པའི་སྐབས་ཀྱི་སོ་སོའི་གི་ད། ཕ་སྐད། དེ་གཙོ་བོ་འདུག་པ། དེ་མ་རྩ་དེ་བྱས་སྲོག་རྩ་ངོ་མ་བྱས། དེའི་ཐོག་ལ་སྐད་གཉིས་པ་སྦྱང་དུས་ད་ནི་གཞན་གྱི་སྐད་དེ་གཉིས་པ་སྦྱང་ཡ་ལ་ལས་སླ་ཡོད་ལབ་དགོས་རེད།

དཔེ་བླང་ས་ཡོད་རེད། སོ་སོ་སོ་སོ་གི་ཐོག་ནས་མེད་ནི་ཁྱིམ་ཚང་གཅིག་གི་ནང་ལ་ད་ལྟ་འགན་འཁྱེར་མཁན་རྣམ་པ་ཚོ་ཚང་མ། སླབ་གྲ་གཅིག་ནས་འཚར་ཡོང་གི་ཡོད་རྒྱུ་རེད་སྤྱི་ཚོགས་གཅིག་ནས་སླེབས་ཡོང་གི་ཡོད་རེད་ཚང་མ་ལ་སྐད་ཡིག་ཆོལ་ཁ་གསུམ་གི་སྐད་ཡིག་ཚང་མ་ལ་ཡོད་པ་དེ། བོད་པ་ཐུག་གི་སྐབས་ལ་སྐད་ཡིག་ད་ག་རང་བེད་སྤྱོད་དང། ད་ག་ནང་བཞིན་ཁྱིམ་ཚང་སོ་སོའི་ནང་ལ་ཡ། འདི་ལུང་པའི་ཁྲིམས་ནང་ལ་ཡ། ཁྱེད་རང་ཚོས་ལུང་པའི་སྐད་དེ་རྒྱབ་ཆོག་གི་མ་རེད་ཟེར་ནས་ངས་བྱས་ན་མི་གཅིག་གིས་ལབ་ཡོད་ཀྱི་མ་རེད་བསམ་འདུག་དེ་སྐད་དེ་ལབ་དང་ཁྱེད་ཚོ་ལུང་པ་འདི་ནས་ཕུད་ཀྱི་ཡིན་ད་ཟེར་ཡ་ཅིག་དེ་ཟིན་དེ་རིང་ཁ་སང་རྒྱ་མིས་སྲིད་ཇུས་བེད་སྤྱོད་བཏང་བ་ནང་བཞིན་དེ་འདྲས་ནི་ག་བ་ག་ལ་ཡོད་མ་རེད་བསམ་འདུག་ད་དུང་བོད་པའི་སྐད་ལ་ཡ་དོ་སྣང་བྱེད་མཁན་མང་ང་འདུག། བོད་པའི་སྐད་སྦྱང་ཡག་ལ་འདུན་པ་སྐྱེད་མཁན་དེ་རིང་ཁ་སང་ལོ་རེ་ལོ་རེ་མང་དུ་འགྲོ་གི་ཡོད་རེད་ལྷག་པར་དུ་བོད་པའི་ནང་ཆོས་ཀྱི་ཐོག་ལ། ད་ཁ་ལག་ནང་བཞིན་ད་ངས་ཞུས་ཡག་གི་བྲོ་བ་འདི་རྙེད་ནས་ད་ག་འདྲས་ཅིག་སྦྱང་དགོས་ཡིན་ན་བསམ་པའི་གི་གནས་སྟངས་དེ་འདྲས་རེད། དབྱིན་ཇི་འགའ་ཤས་སྨྱོ་ཡི་སྨྱོ་བ་རེད་ད། ཐར་པ་དགོས་ཀྱི་འདུག་ལབ་ནས་ད་བོད་པའི་ཆོས་ཀྱི་ནང་ནས་ཕལ་ཆེར་དཔེར་ན་ཐར་པ་རག་ཡ་ཡིན་པ། བོད་པའི་ཆོས་དེ་འདི་བྱས་ཡོང་དུས་ད་ནས་ཨ་ནི་དཔེར་ན་ག་རོ་བྱས་ནས་ད་དཔེར་ན་བྱང་ཆུབ་སེམས་དཔའི་གི་ཡར་ཞེ་པོ་ཅིག་སླེབས་ཡ་ཡོད་པ།

འཛམ་བུ་གླིང་གི་མི་རིགས་གཞན་དག་ལ་རྙེད་བསྡད་ཡོད་རེད་ད་ང་ཚོ་བོད་པ་ལ་རང་སོ་སོ་རང་ལ་ཡ་སྐྱེ་སྟོབས་ཀྱི་ནང་ལ་སླེབས་ཡོང་ཡག་གི། ཆ་རྐྱེན་བཟང་པོ་དེ་ང་ཚོས་ལྷོད་ཡངས་ལ་བཏང་བ་ཡིན་ན་ད་ནི་བློ་ཕམ་པོ་ཞེ་པོ་ཅིག་ཆགས་ཀྱི་རེད་མ་འོངས་པ་ལ་ཁྱེད་རང་ཚོ་གི་སྤུ་གུ་བུ་ཕྲུག་ཚ་བོ་ཚ་མོ་གི་སྐབས་ལ་འོ་ད་ང་ཚོ་གི་སྤོ་པོ་རྨོ་མོ་དེ་འདྲས་བྱས་པ་གཅིག་གི་སྐབས་ལ་ཨ་ནི་དཔེར་ན་གོ་ཐལ་ལོག་ཤག་ཟེར་ཡ་ཅིག་གི་གནས་ཚུལ་ཅིག་ཆགས་ཀྱི་ཡིན་ན་དེ་ལས་ཤི་ལ་ཚོང་ལབ་ཀྱི་རེད་བ་མི་ཤི་ཚར་ནས་བླ་རྩ་ཡ་དེ་ཨ་ནི་ག་རེ་ཕན་སོང་ཡོང་བའི་ཉེན་ཁ་ཆེན་པོ་རེད་བྱས་ཙང་དེ་འདྲས་ཡིན་དུས་ད་ལྟ་ངས་ང་རང་ཚོ་ས་གནས་འདི་ཚོ་ག་བ་གནས་གི་ཡོད་པ་ཡིན་ནས་ད་བོད་པ་སྲན་མའི་མགོ་ལ་རྒྱུག་པ་གཞུས་པ་ནང་བཞིན་རེད་ད་སྲན་མའི་སྒང་ལ་རྒྱུག་པ་གཞུ་དུས་ག་ས་ག་ལ་ཐོར་འགྲོ་གི་རེད་བ་འདི་ནང་བཞིན་བྱས་ནས་ད་ལྟ་ཐོར་བསྡད་ཡོད་རེད་དེ་ཡིན་དུས་སོ་སོས་སོ་སོ་རིག་པ་སྒྲིམས་སོ་སོས་སོ་སོའི་དོ་སྣང་དེ་བྱེད་མ་ཐུབ་པ་ཡིན་ན། ད་ཁག་པོ་ཞེ་པོ་ཅིག་གནད་དོན་འགའ་སླེབས་ཀྱི་ཡོད་རེད། རྒྱ་གར་བལ་ཡུལ་ལུང་པའི་ནང་གཞིས་ཆགས་ཡོད་རེད་ཆ་རྐྱེན་ཡོད་རེད་ཁོ་རང་ལ་འཛུགས་སྐྲུན་ཡོད་རེད་ཁོ་རང་གི་འགྲོ་སྟངས་ཡོད་རེད། ག་རེ་བྱས་ནས་དྲག་ཡོད་རེད། གཞིས་ཆགས་ནང་སླེབས་ཡོང་དུས་ཕལ་ཆེར་བོད་ལུང་པའི་ནང་ལ་སླེབས་པའི་ཚོར་བ་སླེབས་ཀྱི་འདུག་ཟེར་ཡག་གི་དེ་འདྲའི་གི་གོམས་གཤིས་ཅིག་དང་ཆ་རྐྱེན་ཅིག་སླེབས་ཀྱི་ཡོད་རེད་ད་ང་ཚོ་འདི་ཚོ་ནང་ལ་དེ་རྩ་ནས་ཡོད་མ་རེད། ག་བ་ཕྱིན་ནས་ག་བ་འགྲོ་ནས་གང་ལྟར།

བོད་པའི་གི་རིག་གཞུང་དང་བོད་ཀྱི་དོན་དག་ལ་ཡང་དོ་སྣང་འཕར་མ་སླེབས་ཡག་ཡོད་པ་ཅིག་བོད་པའི་སྤྱི་ཚོགས་འདི་ཚོ་ནང་ལ་རུག་རུག་སླེབས་ཡག་ཡོད་པ་ཅིག་ད་དེ་ལྟར་མ་བྱུང་བ་ཡིན་ནའང་སོ་སོ་རང་ཉིད་བོད་པའི་ཆེད་དུ་ག་རེ་བྱེད་དགོས་བྱུང་བ་ཡིན་ནའང་དེ་ལ་རྒྱབ་སྐྱོར་མཐའ་གཅིག་ཏུ་བྱེད་མཁན་ཡོད་པ་ཡིན་ན་དེ་ཕན་ཐོགས་ཆེན་པོ་ཡོད་རེད། ག་ལེ་ག་ལེ་ལ་ཡང་སོ་སོའི་ཕྲུ་གུ་བུ་ཕྲུག་ལེན་པའི་ནས་ཡ་གཅིག་བོད་པ་ཡིན་པའི་ཆ་བྱས་ནས་གང་ལྟར་ཁོ་ལ་གསོ་སྐྱོང་བྱེད་སྟངས་དང་ཁོ་ལ་བསླབ་བྱ་རྒྱག་སྟངས་དང། དེའི་འགྲོ་སྟངས་དེ་གཞན་དང་མི་འདྲ་ཅིག་ཡོང་གི་རེད། ད་དེའི་ཚབ་ལ་ཡ་ཚུར་སླེབས་ཡག་གི་ཚབ་ལ་ཕར་ཐིམ་ཕྱིན་པ་ཡིན་ན། ཨ་ནི་ག་རོ་ག་རོ་ནི་དཔེ་ཕར་ཐིམ་པ་རང་རེད་ད་དེ་ནི་རི་དྭགས་རང་འགྱུར་འགྲོ་རེད། རི་དྭགས་ལ་གྱུར་ཚར་དུས་རི་ལ་བསྡད་ཀྱི་རེད་མ་གཏོགས་ཡར་ཀླུང་ལ་སླེབས་ཀྱི་མ་རེད། ཨ་ནི་སྒོ་ལ་བཏགས་པ་ཡིན་ནའང་ཡོང་ཡ་ཡོད་མ་རེད། བྱས་ཙང་དེ་འདྲའི་བཟོ་འདྲ་པོ་ཕྱིན་པ་ཡིན་ན། མི་བོད་མི་རིགས་གཅིག་བོད་པ་གཅིག་དེ་འདྲས་ཀྱི་ཐིམ་པ་ཡིན་ན་ཕངས་པོ་ཞེ་པོ་ཅིག་རེད། ད་ལྟ་དེ་འདྲས་འདུག་རྒན་པ་ཁ་ཤས་ནང་ལ་ད་ལྟ་དཔེ་སེམས་ནང་ད་བློ་འགྱོད་ཞེ་པོ་སྐྱེ་བསྡད་མཁན་འདུག་ད་བྱེད་ཡ་གི་མེད་བ། བྱས་དུས་ང་རང་ཚོ་ད་ལྟ་དེ་ཚོའི་གི་མ་རྩ་དེ་ཡོད་པ་དེའི་ཆ་རྐྱེན་ནང་ལ་ཡོད་དུས་ལྷོད་ཡངས་ལ་རྩ་ནས་མ་གནང་རོགས་གནང། དེའི་ལྷོད་ཡངས་ལ་གཅིག་ཕྱིན་པ་ཡིན་ན། དོ་ཕོག་དེ་ག་བ་སླེབས་ཀྱི་ཡོད་རེད། ང་ཚོའི་དམིགས་ཡུལ་བརླག་གི་རེད། ང་ཚོ་དམིགས་ཡུལ་ངོ་མ་དེ་བོད་ཀྱི་བདེན་པ་མཐའ་གསལ་ཡ་དེ་ང་ཚོའི་དམིགས་ཡུལ་གཙོ་བོ་དེ་རེད་པ། ཁྱེད་རང་ཚོས་གི་གཉེན་སྤུན་ཕ་མ་སྤུན་ཀྱག་ཐར་མེད་ནས་བོད་བོད་རིགས་ཤ་ཁྲག་གཅིག་པ་བརྒྱ་ཆ་དགུ་བཅུ་གོ་བདུན་ལྷག་ཅིག་བོད་ལ་ལྷག་བསྡད་ཡོད་རེད་བོད་ལ་ལྷག་མཁན་དེ་གི་དེ་རང་དབང་བདེ་སྐྱིད་ཕུན་སུམ་ཚོགས་པ་ཡོད་པ་ཡིན་ན་ང་ཚོ་ལས་འགན་ང་རང་ཚོས་གི་འཚོ་བའི་དོན་དག་དང་ང་རང་ཚོས་གི་སྤྱི་ཚོགས་འཛུགས་སྐྲུན་ལ་བལྟས་ཕྱིན་ན། འགྲིག་གི་རེད་བ། ད་དེའི་ཚབ་ལ། བོད་ལ་གནས་སྟངས་དེ་ཧ་ལས་པའི་གི་ད་ཛ་དྲག་ངང་ཆགས་བསྡད་རེད། རང་ཉིད་ཀྱི་སྐད་ཡིག་སྲུང་སྐྱོབ་བྱེད་ཐུབ་ཀྱི་ཡོད་མ་རེད། བོད་ལ་དཔེ་ད་རྒྱ་མིའི་གི་སྲིད་ཇུས་རང་གི་ཐོག་ནས་བོད་ཀྱི་སྐད་ཡིག་འདི་ནག་སུབ་བཏང་གི་འདུག་བ། ད་ནིང་ལོ་ལ་ཡ་སྲིད་ཇུས་གསར་པ་བྱས་པ་རེད། མི་རིགས་གཉིས་མཉམ་དུ་འདྲེས་པའི་ཆང་ས་བརྒྱབ་པ་ཡིན་ན། དེ་སྲིད་ཇུས་ཀྱི་སྟོན་བྱས་ནས་དམིགས་བསལ་གྱི་བདག་རྐྱེན་སྤྲད་ཀྱི་ཡོད་རེད་དམིགས་བསལ་གྱི་ཆ་རྐྱེན་ཡོད་རེད་སྤུ་གུ་སློབ་གྲྭ་ལ་བཏང་ཡག་གི་མཚོན་པའི་མཐོ་རིམ་སློབ་གྲྭ་འགྲོ་ཡག་མཚོན་པའི་འདི་སློབ་གྲྭ་ཐོན་པའི་གཞུག་ནས་ལས་ཀ་རག་ཡག་གི་མཚོན་པའི། གང་དང་ཅིག་གི་ཐོག་ལ་དམིགས་བསལ་གྱི་བདག་རྐྱེན་སྤྲད་ཀྱི་ཡོད་རེད། འདི་སྐུལ་སློང་ག་རེ་བྱེད་གི་ཡོད་རེད། བོད་ནང་གི་གྲངས་ཉུང་མི་རིགས་བོད་མི་རིགས་ཟེར་ཡ་འདི་རྩ་མེད་བཟོ་ཡ་གི་དམིགས་ཡུལ་ངོ་མ་འདི་འཁྱེར་ནས་ཨ་ནེ་མགོ་སྐོར་གཏང་གི་ཡོད་རེད་བསླུ་བྲིད་བྱེད་གི་ཡོད་རེད་ད། འདི་འདྲའི་ནང་ལ་མགོ་འཁོར་བྱས་འགྲོ་མཁན་དེ་འདྲ་ཏན་ཏན་ཡོད་རེད། མང་ཆེ་དེ་འདི་ཚོ་རིགས་ལ་ཡང་ངོས་ལེན་རྩ་ནས་མ་བྱེད་མཁན། དེ་ནང་བཞིན་སྐད་ཡིག་གི་ཐོག་ལ་ཡ་ད་རྒྱ་མི་གི་རྒྱ་སྐད་འདི་ག་ས་ག་ལ་ཡ་ད་པད་སོག་རྩ་རྩི་གི་འདུག་ཨ། ད། རྒྱལ་ས་དེ་ཚོའི་ནང་ལོགས་ལ་ཡང་རྒྱ་སྐད་རྒྱག་མཁན་ཤ་སྟག་མ་གཏོགས་བོད་སྐད་རྒྱག་མཁན་ཕལ་ཆེར་ཉུང་ཉུང་རེད་ཤག་ཟེར་ཡག་གི་གནས་སྟངས་དེ་འདྲ་ཡོད་རེད་ཉེན་ཁ་ཆེན་པོ་དེ་འདྲ་འཕྲད་བསྡད་ཡོད་རེད། དེ་འདྲས་ཡོད་པའི་སྐབས་ལ་ཡང་ད་ང་ཚོ་རང་དབང་མི་འདུག་དེའི་སྒང་ལའང་དག་འགྲོ་གི་ཡོད་ད་ཟེར་དེ་རྩ་ནས་ཡོད་མ་རེད་ད། ད་སེམས་ཤུགས་ལ་ཧ་ལས་པ། སྐད་ཡིག་གི་ཐོག་ལ་ག་ཚད་དོ་སྣང་བྱེད་ཀྱི་འདུག། དེའི་ཆེད་དུ་ང་རང་ཚོ་འདི་འདྲའི་འཛོམས་བྱས་བསླབ་བྱ་རྒྱག་ས་ཡོད་མ་རེད། བརྒྱུད་རིམ་འདི་རྩོམ་བྲིས་ན་ཨེ་དྲག། གཞས་ཀྱི་བརྒྱུད་ནས་བཏང་ན་ཨེ་དྲག། ཕར་ཚུར་ལ་ཡིག་འབྲེལ་བྱས་ན་ཨེ་དྲག་དེ་འདྲས་ཀྱི་ཐོག་ནས་ཡང་ག་ཚད་དོ་སྣང་བྱེད་ཀྱི་འདུག། རྒྱ་མི་གིས་བོད་པ་ནང་ཁུལ་ལ་ཡང་དཀྲུགས་ཤིང་རྒྱབ་བྱས་ནས་ཆོལ་ཁ་གསུམ་གྱི་ནང་ལ་དེ་སྔ་གས་ཆག་ཡོད་པ་དེ་ཆེད་དུ་བཏང་གི་ཡོད་རེད། བོད་པ་ཚོས་ཀྱི་དེ་རུག་རུག་བཟོ་ཡག་གི་ཆིག་སྒྲིལ་གྱི་ནུས་པ་བཏོན་ནས་ད་ཕྱིས་སུ་ཆོལ་ཁ་གསུམ་གྱི་ནང་ལ་ཡ་ད་ཆིག་སྒྲིལ་གྱི་མེ་ལྕེ་དེ་ཧ་ལས་པའི་ཤུགས་ཆེན་པོ་འདུག་དེ་འདྲས་ཀྱི་ཡ་དཀའ་ལས་རྒྱག་གི་ཡོག་རེད་ཁོང་ཚོས་དེ་དཀའ་ལས་རྒྱག་ཡ་དེ་གྱིས་དེ་སུའི་དོན་དག་རྒྱག་གི་ཡོག་རེད་ཐ་ན་རང་གི་སྲོག་ཡན་ཆད་ད་མི་བརྒྱ་དང་བཞི་བཅུ་ཞེ་དྲུག་གིས་རང་ལུས་མེ་བསྲེགས་བཏང་པ་རེད་མཐོང་བཞིན་པ་དེ་ད་ལྟ་བཙོན་ཁང་ནང་ལ་མི་སྟོང་ཕྲག་མང་པོ་ལྷག་བསྡད་རེད། ཚེ་བཙོན་ལ་བཞག་ག་མང་པོ་རེད། ལོ་བཅོ་ལྔ་ཉི་ཤུ་གི་བཙོན་འཇུག་བྱས་པ་རྫག་རྡོ་རེད། མནར་གཅོད་མྱངས་དང་མྱངས་བཞིན་པ་རྫག་རྡོ་རེད། བཙོན་ཁང་ནས་གློད་བཀྲོལ་བྱས་པ་འགའ་ཤས་ཟླ་བ་ཁ་ཤས་མ་གཏོགས་གནས་ཐུབ་མ་སོང་ཨ། ག་རེ་ཟེར་དུས་གཅར་རྡུང་བཏང་ཐང་སྙེག་གི། ད་དུང་ད། མི་བློ་སྟོབས་ཆེན་པོ་དེ་འདྲས་ལ་ཡ། ཁབ་རྒྱག་གི་ཡོད་པའི་ནས་རེད། སྨན་སྤྲད་ཀྱི་ཡོད་པའི་ནས་རེད་གང་ལྟ། མི་རྩ་མེད་བཟོས་སོང། སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ། ག་ཚད་ཅིག་གིས་ད་ཕེབས་ཏེ། སྐུ་ལས་སྐྱོན་མཁན་ཀྱི་བླ་མ་ཅིག་ཆགས་བསྡད་ཡོད་རེད། བོད་མི་རིགས་ཚོས་ཀྱི། དད་གུས་ག་ཚད་ཆེན་པོ་ཆགས་བསྡད་ཡོད་རེད་སློབ་མ་ག་ཚད་ཕོན་ཆེན་པོ་ཡོད་རེད། མཐའ་མ་དེ་ལ་ཡ་ད་ག་འདྲས་བྱས་ནས་ཨ་ནི་བཀྲོངས་པ་རེད། དེ་ལྟ་དེ་ནང་བཞིན་གྱི། གང་ལྟར་བོད་ལ་ཡ། བོད་མི་རིགས་ཀྱི་དོན་དག། བོད་ཀྱི་རིག་གཞུང་གི་དོན་དག། བོད་ཆོལ་ཁ་གསུམ་གྱི་དོན་དག་ལ། ཤ་ཚ་བྱེད་མཁན་ཞེན་ཁོག་བྱེད་མཁན་སེམས་ཤུགས་བྱེད་མཁན་ཅིག་ཡིན་པ་ཡིན་ན། ད་ནག་བསུབ་བཏང་རྐྱང་རེད། དེ་འདྲས་ཀྱི་དཀའ་སྡུག་ཅིག། གི་འོག་ལ་ད་རང་ལུས་མེར་སྲེག་བཏང་གི་ཡོད་རེད། རང་ལུས་མེར་སྲེག་བཏང་ཡ་དེ་རང་གི་འཚོ་བའི་དོན་དག་རྩ་བ་ཉིད་ནས་མིན་པ། མི་རིགས་འདི་གི་སྲུང་སྐྱོབ་ཀྱི་ཆེད་དུ་ད་སོ་སོའི་སྲོག་ཡན་ཆད་འདོར་བྱས་ནས་བཏང་བཞིན་པའི་གནས་སྟངས་དེ་རེད། བྱས་ཙང་དེ་འདྲས་ཀྱི་དཀའ་སྡུག་ཆེན་པོ་འཕྲད་ཡ་དེ་འགན་སུ་ལ་ཡོད་རེད། ང་ཚོ་རང་དབང་ལུང་པའི་ནང་ལ་དེ་འགན་དེ་ཡོད་རེད།

དེའི་རེ་བ་རྒྱག་གི་ཡོད་པ་ཡིན་ན་རེ་བ་ཡོད་པ་དེ་ལ་ཡང་ང་ཚོས་ད་རེ་སྟོང་ལ་བཏང་གི་རེད་པས་རེ་བ་དེ་དོན་དང་ལྡན་པ་ཅིག་བཟོ་གི་རེད། དེའི་འགན་དེ་ང་ཚོ་ལ་ཡོད་པ་ཡིན་ན་ང་ཚོ་ལོ་གཅིག་གི་ནང་ལ་ཡང་མི་རིགས་དེ་ཚོ་གི་དཀའ་ངལ་སེལ་ཡག་ལ་ང་ཚོས་ག་རེ་བྱས་ཤག་རེད་བ། དབུས་བོད་མིའི་སྒྲིག་འཛུགས་ལ་ཡང། ཕྱག་རོགས་ག་རེ་གནང་བཞག་ད་ནང་བཞིན་ང་རང་ཚོ་འདི་ལ་ལས་འགུལ་སྣ་ཚོགས་ཅིག་སྤེལ་གི་ཡོད་རེད་ལས་འགུལ་སྤེལ་ཡ་དེ་ཚོའི་ནང་ལ་སོ་སོ་ཆ་ཤས་ག་ཚོད་ཅིག་བཞེས་འདུག། ད་དེ་ཚོ་ཚང་མ་འབྲེལ་བ་ཆགས་བསྡད་རེད་བ་ད་ངས་ཤོད་དེ་ཁྱེད་རང་ཚོ་ལོ་སར་སྐབས་ཀྱི་རིག་གཞུང་འཁྲབ་སྟོན་བྱེད་དང་འབྲེལ་བ་དེ་འདྲས་ཡ་ཆགས་བསྡད་ཀྱི་ཡོད་པའི་གནས་སྟངས་ཅིག་རེད། བྱས་ཙང་དེ་འདྲས་ཡིན་དུས་ད་དེ་ཚོའི་ཐོག་ལ་ཡ་ག་རེ་གནང་བཞག།

ད་དེའི་ཚབ་ལ་བོད་པ་མང་དུ་མང་དུ་འགྲོ་གི་ཡོད་རེད། ལས་འགུལ་སྤེལ་བའི་སྐབས་ལ་བོད་པ་བོད་པ་རང་ཡོང་མཁན་ཡོད་མ་རེད། ཡོང་མཁན་མེད་པ་དེ་སྐྱོན་ཅིག་ག་རེ་ཡོད་རེད་བསམ་བློའི་ནང་ལ་བོད་མི་རིགས་ཀྱི་འགན་ཡོད་པ་དེ། ཇི་བཞིན་ཚང་མ་ཀྱི་ངོ་འཕྲོད་ཨ་ཡོད་ན་བསམ་གི། དེ་འགན་ཡོད་པ་ཅིག་དང་ཨ་ཙི་ད་བོད་ལ་འདི་འདྲས་བྱས་ནས་ཀྱི་མི་རང་ལུས་མེར་སྲེག་ཡན་ཆད་བཏང་གི་ཡོད་རེད་ང་ཚོ་འདི་ལ་སྐད་འབོད་ཅིག་ཡིན་ན་ད་ཚ་ཚ་འུར་འུར་མ་འགྲོ་ཀ་མེད་རེད་ད་ཟེར་ཡ་ཅིག་གི་སེམས་ཤུགས་ཅིག་ཡོད་པ་དགོས་ཡ་ཅིག་རེད་པ་དེ།

འདི་ཕྱི་རྒྱལ་ལུང་པའི་ནང་ལ་ཡོང་ཡག་ལ། ལྷན་རྒྱས་ཚོས་ཀྱི་དང་པོ་ནས་ཀྱི་ལོ་རྒྱུས་བཤད་པའི་སྐབས་ལ་ཡང། སྡུག་པོ་མྱང་གི་ཡོད་པ་དཀའ་ལས་རྒྱག་གི་ཡོད་པ་གནས་སྟངས་བྱུང་གི་ཡོད་པ་དེ་ངས་བྱས་ན་ཚང་མས་བཤད་ཡོད་རེད་མ་གཏོགས་ང་སྐྱིད་པོ་ཞེ་པོ་ཅིག་སྒང་ལ་བསྡད་ཡོད་སློབ་སྦྱོང་ཡག་ཐག་ཆོད་ཡོད་ད་འདིར་སླེབས་བྱས་ནས་ཀྱང་ནི་འདི་གང་སླེབས་སོང་སུ་གཅིག་གིས་ལབ་ཡོད་ཀྱི་མ་རེད་བསམ་འདུག། དེ་ཡིན་པ་ཡིན་ན་དེ་ལ་བརྟེན་ནས་རགས་རེད་བ་དྲང་པོ་བྱས་ན་དཀའ་ངལ་དེ་ཁོ་ཚོས་བརྒྱབ་ཡོད་རེད་ད་ལྟ་འབྲས་བུ་དེའི་ཐོག་ལ་ང་ཚོ་ལ་ཡར་ལོངས་སུ་སྤྱད་ཡ་ཅིག་རགས་པ་ཡིན་ན་ད་དེ་ལ་ཕར་ཅིག་གིས་དེ་སའི་དགོས་ཡག་གི་ལས་འགན་དེ་ད་དེ་ཡོད་རེད་བ་དེ་དེ་ང་ཚོ་ལ་ཏན་ཏན་ཡོད་རེད་བསམ་འདུག་བྱས་ཙང་དེ་ཚོའི་ཐོག་ལ་ང་ཚོ་དཔེ་ཐུགས་སྣང་ཆེན་པོ་གནང་དགོས་ཡག་རེད། འབད་བརྩོན་ཆེན་པོ་ཞུ་དགོས་ཡ་ཅིག་རེད། ད་ལྟ་ངས་ད་གིན་ཞུ་ཡ་དེ་རེད། དེ་ལུས་སེམས་ལ་ཡ་ཏོག་ཙམ་ཚགས་ཚུད་པོ་ཡོང་ཡ་དེ། རྣམ་པ་ཚོ་གི་དགོངས་པའི་ནང་ལ་བདེ་སྐྱིད་དེ་ཡོད་བས་ཀི་ངས་བྱས་ན་དེའི་བཀའ་དྲིན་ལ་བརྟེན་ནས་ཡིན་གྱི་རེད་བསམ་འདུག་དེ་རེད་མ་གཏོགས། དེ་འཐུས་མི་རྣམ་པ་ཡག་པོ་འདུག་དེ་ལ་བརྟེན་ནས་ཡོང་གི་རེད་ཟེར་ཡ་ཅིག་སུས་བྱས་ཡོད་ཀྱི་མ་རེད། འོ་འཐུས་མི་འདི་ཁ་ཚ་པོ་འདུག་གཅིག་མ་བྱུང་བས་ན་སང་ཉིན་གཤེ་གཤེ་བཏང་གི་རེད་ཟེར་ཞེད་ནས་ཚར་ནས་ཡོང་ཡ།

གོ་ཆོད་པ་རེད་ངས་བྱས་ན། སྐྱིད་པ་ཡོང་གི་རེད་ཚེ་རིང་བ་ཡོང་གི་རེད་ན་ཚ་སེལ་ཡོང་གི་རེད་བསམ་འདུག་ད་དེ་གི་ཚབ་ལ། ད་སོ་སོའི་འཚོ་བ་དེ་གཅིག་པོ་རང་ལ་རིག་པ་བསྒྲིམས་ནས་དེ་ལས་ལྷག་གི་གང་ཡང་མ་ལྟ་མཁན་ཅིག་ཡིན་ན། གནས་སྟངས་འདི་ག་བ་བསྡད་ཀྱི་ཡོད་ན། གྲོང་པ་ཁྱིམ་མཚེས་ཚོ་གི་ལྟ་སྟངས། སྤྱི་ཚོགས་འདི་གི་ལྟ་སྟངས། རེད་བ་འབྲེལ་བ་བཞག་སྟངས། ད་ནང་བཞིན་སོ་སོ་གི་རྗེས་མ་སྤུ་གུ་བུ་ཕྲུག་ཚོ་གིས་ཕ་མས་གང་བྱས་པ་དེ་མཉམ་དུ་ཕལ་ཆེར་བྱས་འགྲོ་གི་རེད་བ། ཨ་དེ་འདྲའི་ཅིག་གནས་སྟངས་ཅིག་གང་སླེབས་པ་ཡིན་ན། ང་ཚོའི་ལས་ཀ་དེ་ཏག་ཏག་ཅིག་གང་སླེབས་མ་ཐུབ་པའི་གནས་ཚུལ་ཆགས་བསྡད་ཡོད་རེད་བསམ་དགོས་རིགས་གཅིག་དེ་ཡིན། ད་དེ་ནས་གཉིས་པ་ཅིག་ང་རང་ཚོའི་རིག་གཞུང་རྩ་ཆེན་པོ་ཡོད་པ་དེ་མི་ཐོག་བརྗེ་འགྲོ་གི་ཡོད་རེད་མི་ཐོག་རྒན་གཞོན་བར་ལ་བསྲེ་ལྷད་བསྲེ་དེ་འཛམ་བུ་གླིང་ནང་ལ་ཡོད་རེད་དེ། དེའི་ནང་ནས་ང་ཚོ་འདས་ལེན་པས་ན་ད་ངས་ད་གིན་ཞུ་ཡ་དེ་རེད་དངོས་གནས་ག་ས་ག་ལ་ཐོར་བྱས་བསྡད་ཡོད་རེད་རང་ཉིད་རང་གིས་འབད་བརྩོན་མ་བྱས་པ་ཡིན་ན་ད་ཉེན་ཁ་དཔེ་མ་སྲིད་ཆེན་པོ་རེད་དེ་ཡིན་དུས་སོ་སོ་ལ། བཟའ་མི་བཟའ་ཚང་ཡིན་ནི་རེད་སྤུ་གུ་བུ་ཕྲུག་ཡོད་པའི་སྐབས་ལ་ཡང་ནང་ལ་བོད་སྐད་དང་བོད་ཟས་དང་བོད་ཡིག་གི་འགྲོ་སྟངས་དང་ཕ་གཅིག་དེ་ཚོ་ཡིན་གཅིག་མིན་གཅིག་ད་དཔེ་ཨུ་ཚུགས་རྒྱབ་དགོས་ཡོད་རེད་ཨ་ནི་ག་ལེར་ཁོང་ཚོ་ཆེན་པོ་སླེབས་ཡོང་པའི་སྐབས་ལ་ཡང་སོ་སོའི་བོད་ཀྱི་ལོ་རྒྱུས་སྐད་ཡིག་རེད་གོམས་གཤིས་ག་རེ་ཡོད་རེད་དེ་ཚོ་ཡང་ཡང་བྱས་ནས་ལབ་དང་ཁོ་སྤུ་གུ་གི་གཤིས་ཀ་ལ་ཡང་དེ་ཚོ་ཚང་མ་སླེབས་ཡོང་གི་རེད་བ།

ཆོས་དབྱངས་ཀྱི་རིགས། མགུར་གྱི་རིགས། བླ་མའི་བཀའ་ཆོས། དེ་འདྲའི་ལ་ཡང་ཨ་མ་དེ་གའི་ནས་མཉམ་སྡོད་དུ་ཉན་པའི་སྐབས་ལ་རང་བཞིན་གྱིས་སྤུ་གུ་ལ་ཡང་དེ་གའི་བག་ཆགས་སླེབས་ཀྱི་འདུག་ཨ། སླེབས་ཀྱི་འདུག་ལབ་པ་རེད། ད་དེའི་ཚབ་ལ་ཡང་ཨ་ནི་དེ་བ་འདུག་ཨ rock གཞས་ཞེ་དྲག་བྱང་གིས་བལྟས་པ་ན་སྤུ་གུ་དེ་ལ rock གཞས་དེ་གའི་བག་ཆགས་སླེབས་འགྲོ་གི་རེད་བ། ཨོ། དེ་སླེབས་འགྲོ་གི་རེད་བསམ་འདུག། ང་རང་ཚོ་ལ་དེ་འདྲས་ཀྱི་ཆ་རྐྱེན་ཡོད་པ་དེ་ཚོ་ཁོག་པའི་ནང་ལ་ཡོད་པའི་སྐབས་ནང་ནས་བྱས་ནས་དགོངས་པ་བཞེས་ཐུབ། ཨ་ནི་སྤུ་གུ་ལ་ཡ་ཅིག་བོད་པའི་རིག་གཞུང་གི་ཆ་ནས་སྨན་གྱི་ཆ་ནས་འདུག་ཨ། གཟུགས་པོའི་ནང་ལ་ཡ་དེ་བགྲོད་ཡོང་ཡ་གི་ག་རེ་བྱེད་ཡ་འདུག་ཨ། དེ་ནང་བཞིན་ཁ་འདོན་དགེ་ཆོས་སྤུ་གུ་ཁོག་ལ་འཁོར་བའི་སྐབས་ནས་ག་རེ་བྱེད་ཡ་འདུག་ཨ། དེ་ནས་སྤུ་གུ་སྐྱེས་པའི་སྐབས་ནས་ལྕེ་ལེའི་སྒང་ལ་ཡ་ད་དེར་ཁ་སང་འདི། སྨན་རྩིས་ཁང་གིས་ཆ་ཚང་བཟོས་འདུག་ཨ། དེ་འདྲའི་རིལ་བུ་སྤྲད་ཡག་གིས་མཚོན་པའི་གང་ལྟར་སྐྱེས་སྟོབས་སླེབས་ཡག་གི་རིག་པ་གསལ་པོ་བཟོ་ཡག་གི་སྤྱང་གྲུང་སླེབས་ཡག་གི་དེ་ཚོ་ཚང་མ་གི་ཆ་རྐྱེན་ང་ཚོར་འདུག་ཨ། ད་དེ་ཚོ་ཞེ་དྲག་བེད་སྤྱོད་མ་བཏང་བ་བྱས་ཨ་འདི་བ་ཅིག་ལ་སྤུ་གུ་ངུ་གི་ཡོད་ན་ཁ་ལ་འཇིབ་རུས་ཅིག་སྦྱར་ཏེ་བཞག་དེ་ག་པར་སླེབས་འགྲོ་ཡོད་ན།

སློབ་གྲྭའི་ནང་ནས་དགེ་རྒན་གཅིག་གིས་གོ་ལོག་ཅིག་བསླབས་ཡོད་ན། ཕ་མ་དེ་གིས་འདི་མ་རེད་ད་ལབ་ནི་མ་རེད་ཟེར་ཕ་མ་ཁ་ཉན་གྱི་མ་རེད་དེ་དགེ་རྒན་གྱིས་ལབ་པ་དེ་ཡིན་ལབ་རེད། ཁོ་པུ་ལ་གཤིས་ཀའི་འགྲོ་སྟངས་དེ་དེ་རེད་བ། དེ་འདྲའི་བྱེད་པ་མང་པོ་ཡོད་རེད་དགེ་རྒན་ཁ་ཤས་གཉིས་ཀྱིས་ད་དེ་བ་ཅིག་ཤེས་ལ་མ་ཤེས་ཅིག་སྐད་ཆ་ཁྱད་མཚར་དེ་འདྲ་ལབ་ཡོད་རེད་ད་དགོངས་དག་རྣམ་པ་གཉིས་བཞུགས་མེད་ད་ཡང་དེ་འདྲའི་ལབ།

དེ་འདྲའི་གནས་ཚུལ་རེད། ད་དེ་ཚོའི་རིགས་དེ་འདྲའི་ཕྱོགས་ལ་ཤོར་སོང་ན་དེའི་སླེབས་ཡག་གི་དམིགས་ཡུལ་དེ་ག་རེ་རེད། མང་ཆེ་བ་གི་སྤུ་གུ་དོན་དག་ཡིན་ཟེར་གྱི་ཡོད་རེད། ད་སྤུ་གུ་དེ་སྤུས་དག་པོ་བཟོ་ཡག་གི་དོན་དག་སླེབས་ཡོད་པ་ཡིན་ན། ད་དེ་ནང་བཞིན་གྱི་ཕྱི་ལ་བྱུག་གི་འདུག་གི་ནང་ལ་བླུག་གི་འདུག་གི་འཇམ་མཁན་སྙན་གསུམ་གི་ཐོག་ནས་སྤུ་གུ་ཧྲ་ཏག་ཏག་བཟོས་སོང་ན་སློབ་གྲྭ་ཡག་ག་ཅིག་ལ་བཏང་ཡས་མེད་ནས་འགྲོ་སོང་བཏང་གི་བྱུང་ནས་བཏང་བཏང་ད། དེའི་ཚབ་ལ་སློབ་གྲྭ་དེ་ག་པར་ཁྱབ་བསངས་ལ་དེ་ཅིག་རིམ་པར་བསྐྲད་མ་གོ་ག་རེ་དོ་བསྐྲད་གོ་ཅུང་ཟད་ཆུང་ཆུང་ཅིག་བསྐྲད་ས་ག་པར་འདུག་དེ་འདྲ་ཤ་སྟག་ལ་བལྟ་གི་སྟེ། སོ་སོ་གྲོང་པ་ཁྱིམ་ཚང་གཅིག་སྤོ་དགོས་ཡོད་ན། ཐག་ཉེ་ས་དེ་ལས་ཀ་འགྲོ་ས་དེ་ཐག་ག་པར་འདུག་མེ་འཁོར་བབས་ཚུགས་ཐག་ག་པར་འདུག་དེ་ལ་བལྟས། རིམ་པ་གཉིས་པ་དེ་སྤུ་གུ་ལ་བལྟ་གི་འདུག་ཕྱི་རྒྱལ་ཚོས་མང་ཆེ་བ་དང་པོ་ནས་ཀྱི་སྤུ་གུ་སློབ་གྲྭ་འགྲོ་ས་ག་པར་འདུག་སློབ་གྲྭ་ཡག་ག་ག་པར་འདུག་དེ་ལྟ་ཐག་ཉེ་ཉེ།

དེ་བས་ཕྱག་ལས་ག་རེ་གནང་རྒྱུ་ཡོད་པ་དེ་ཚོའི་ནང་ནས་ད་གླེང་སྟེགས་ཆེན་པོ་གང་སླེབས་ཐུབ་པ་བྱས་ད་རྩེ་གྲས་རེ་ཡིན་དེ་གོ་ཆོད་པ་རེད། དེ་གི་ནུས་པ་དམིགས་བསལ་གྱི་བཏོན་ཡོང་གི་རེད་བ་བོད་མི་རིགས་ཀྱི་ཞེན་ཁོག་ཅིག་གི་ནུས་པ་གི་ཆ་ནས་ད་དེ་འདྲའི་ང་ཚོ་བཟོ་ཐུབ་གི་རེད་ཨ་ནི་ད་དུང་རྩེ་གྲས་བྱུང་ན་ག་ལ་གང་ཐང་ཐོན་པའི་གཞུག་ནས་བོད་པའི་སྤྱི་ཚོགས་ནང་ལ་ཕྱག་ལས་གནང་ཡོད་པ་ཡོད་ན་ནི་ཡང་བསྐྱར་གོ་དཔེ་དེ་རྐྱེན་རེད་བ།

ཕ་མས་དཀའ་ལས་འདི་ག་ཚོད་ཅིག་བརྒྱབ། ས་གནས་འདི་ལ་ས་གནས་འདི་ལ་དཀའ་ལས་འདི་ག་ཚོད་ཅིག་བརྒྱབ། སྤུ་གུ་དོན་དག་ཡིན་ད་དམིགས་ཡུལ་གུ་དེ་གི། སྤུ་གུ་དེ་འདྲ་ཆགས་པ་ཡིན་ན། མཐའ་མ་གི་དུས་དེ་ལ་ཡ་ད་བློ་ཕམ་པོ་ཆགས་སོང། བུ་བཟང་གཅིག་སྐྱེས་པའི་ཤི་བའི་སྡུག་བསྔལ་ལ་སངས་ཡག་ཡོད་ལབ་པ་རེད། བུ་ཡག་པོ་གཅིག་དཔེ་དེ་འཚར་ལོངས་ཅིག་དཔེ་རྩེ་གྲས་ཅིག་ཡོད་པ་ཉི་མ་གཅིག་གྲོངས་པ་ཡིན་ན་དེའི་སྡུག་བསྔལ་སངས་འགྲོ་གི་རེད་ལབ་རེད། བུ་ངན་གཅིག་སྐྱེས་པའི་སྡུག་བསྔལ་ལ་སངས་ཡག་མེད་ལབ་པ་རེད།

དུས་དང་རྣམ་པ་ཀུན་ཏུ་ནི་དགོངས་པར་བཞག་གི་གནས་སྟངས་ཅིག་རེད་མ་གཏོགས་ཉི་མ་གཅིག་གཉིས་ཅིག་ལ་འགྲུབ་འགྲོ་ཡ་གཅིག་དང་ཚར་འགྲོ་ཡ་གནས་ཚུལ་རྩ་བ་ཉིད་ནས་མ་རེད། བྱས་ཙང་དེ་ཚོ་སུ་ཡིན་པ་ཡིན་ནའང་ང་ཚོ་དགོངས་པ་བཞག་ཡ་དེ། མི་རིགས་འདི་རྩ་ཆེན་པོ་ཡིན་པ། མི་རིགས་འདི་གི་སྐད་ཡིག་འདི་སྲོག་རྩ་ཡིན་པ། འདིའི་འགན་གྱི་ཐོག་ནས་བོད་ལ་ཡ་དཀའ་ངལ་མྱངས་བཞིན་པ་འདི། སེལ་ཐབས་ཀྱི་ཆེད་དུ་ང་ཚོ་ལ་ལས་འགན་གཉིས་པ་ཞིག་ཡོད་པ། དེ་ནང་བཞིན་མི་རིགས་རྒན་གཞོན་གྱི་བར་ལ་བསྲེ་སླད་ཤུགས་ཆེན་པོ་འགྲོ་གི་ཡོད་དུས་དེ་བསྲེ་སླད་དེ་མ་འགྲོ་ཡག་གི་འགན་དེ་ང་ཚོ་ཚང་མའི་ཕྱག་ལ་ཡོད་རེད། དེ་ཚོ་ཚང་མ་ལ་དུས་དང་རྣམ་པ་ཀུན་ཏུ་དགོངས་པ་བཞེས་གནང་དགོས་འདུག་དེ་བཞེས་ཐུབ་པ་ཡིན་ན། ཨ་ནི་སྐྱབས་མགོན་རིན་པོ་ཆེ་ཡང་ཡང་ཆིབས་སྒྱུར་བསྐྱངས་ཀྱི་སྐབས་ལ་བཀའ་སློབ་སྙིང་གི་ད་བཀའ་སློབ་གཙོ་བོ་དེ། ད་སྙིང་གི་བདུད་རྩི་དེ་ག་རེ་གནང་གི་འདུག་བོད་མི་རིགས་ཟེར་ཡག་དེ། སྤོབས་པ་ཡོད་པ་ཅིག་རེད་ད། ཁྱེད་རང་ཚོ་ལ་སྤོབས་པ་སྐྱེ་དགོས་རེད་ད། བོད་མི་རིགས་ཟེར་ཡག་དེ་ལ་ད་དཔེ་ད་ཧ་ལས་པའི། རྩ་ཆེ་གི་མི་རིགས་ཡིན་པ་ཅིག། ཞེས་དཔེ་ད་གསུང་ཆག་ཆག་ངང་ནས་གསུངས་བསྡད་ཀྱི་འདུག་ག། དེ་ནང་བཞིན། སྤུ་གུ་ལ་སློབ་སྦྱོང་སྤྲད་དགོས་རེད།

ཉེན་ཁ་གཅིག་དེ་བོད་མི་རིགས་འདི་རྩ་མེད་འགྲོ་ཡག་གི་ཉེན་ཁ་གང་ཆགས་བསྡད་ཡོད་རེད། བོད་ལ་གནོན་ཤུགས་སྤྲད་བྱས་རྩ་མེད་བཟོ་གི་ཡོད་རེད། རང་དབང་ལུང་པའི་ནང་ལ། རང་དབང་དང་སྣང་མེད་དང་ལྷོད་གཡེང་གི་ངང་ནས་སོ་སོས་ཀྱི། དེ་ལ་ཡ་འཐུས་ཤོར་བཏང་གི་ཡོད་རེད། རྒྱ་མི་གིས་ཕ་གི་དྲག་པོའི་ཐོག་ནས་འཐུས་ཤོར་ཞིག་བཏང། ད་རྒྱལ་བ་རིན་པོ་ཆེ་ག་དུས་ཕེབས་པ་ཡིན་ནའང་མི་རིགས། རྩ་ཆེན་པོ་ཡིན་པ་སྐད་ཡིག་ལ་ཡ་དོ་སྣང་བྱེད་དགོས་ཀྱི་ཡོད་པ་ནང་ཆོས་ཟེར་ཡ་དེ་དཔེ་མི་སྲིད་པའི་རྩ་ཆེན་ཡིན་པ་འཛམ་བུ་གླིང་གི་ནང་ལ་ཕན་ཐོགས་ཡོད་པའི་ཀྱི་ད་དེ་རིང་ཁ་སང་དཔེ་དེ་འདྲས་རྙེད་རྒྱུ་མེད་པའི་ཀྱི་གནས་སྟངས་ཡིན་པ་ཅིག་བཀའ་གནང་གི་ཡོད་རེད་ད་དེ་གྲུབ་ཡག་གི་ཆེད་དུ་ང་ཚོས་སོ་སོའི་སྐད་དང་ཚང་མ་མེད་པ་ཆགས་ཡིན་ན་དེ་གྲུབ་ཐུབ་མ་རེད་པ་འོ་དེ་ཡིན་དུས་ད་དེ་ཚོ་གོད་ཆག་ཆེན་པོ་དེ་རྒྱལ་བ་རིན་པོ་ཆེའི་བཀའ་ང་ཚོས་གྲུབ་ཐུབ་ཀྱི་འདུག་བས་རྒྱ་མི་གི་དགོས་ཡག་དེ་གྲུབ་ཐུབ་ཀྱི་འདུག་རྒྱ་མི་གིས་མེད་པ་བཟོ་གི་ཡོད་རེད། ད་ང་ཚོ་འདི་སྲུང་སྐྱོབ་བྱེད་དགོས་རེད། བོད་ལ་ཡ་ཚང་མས་འདི་སྲུང་སྐྱོབ་བྱེད་ཡ་ལ་ཡ་དཀའ་ལས་རྒྱག་གི་ཡོད་རེད། ང་ཚོ་རང་དབང་ལུང་པའི་ནང་ལ་རང་དབང་དང་སྣང་མེད་ལྷོད་ཡངས་ངང་ནས་འདི་འཕྲོ་བརླག་ཕྱིན་པ་ཡིན་ན། མཐའ་མ་དེ་ལ་ཡ་བོད་ལ་ཡོད་མཁན་གཞིས་ལུས་སྤུན་ཟླ་ཚོ་གི་གནས་ཚུལ་དེ་ཧ་གོ་བ་ཡིན་ན་ག་ཚད་ཅིག་བློ་ཕམ་བྱེད་ཀྱི་རེད། འདི་བློ་ཕམ་སྐྱེས་པ་ཡིན་ན་ལས་རྒྱུ་འབྲས་སྒང་ལ་ག་པར་སླེབས་སོང། ང་ཚོ་སྡིག་པ་ཆེན་པོ་བསགས་ཚར་བའི་གནས་ཚུལ་ཅིག་རེད་བ། བྱེད་ན་གནས་སྟངས་དེ་འདྲས་རེད། དེ་ནང་བཞིན་ད་རྒྱལ་བ་རིན་པོ་ཆེ་དགུང་ལོ་འདི་ག་སུ་ཕེབས་བསྡད་ཡོད་རེད་དེ་རིང་ཁ་སང་སྐུ་ངལ་ག་ཚད་བསྐྱོན་གནང་གི་འདུག་ད་ག་ས་ག་ལ་ཅིག་ལྷོད་ལྷོད་བྱས་ནས་ལྟ་ལྟ་ནས་བཞུགས་གནང་གི་མི་འདུག་ག་དགུང་ལོ་དེ་འདྲས་ལ་ཡ། འདི་སུའི་དོན་དག་རེད་ང་ཚོ་བོད་མི་རིགས་ས་ཡ་དྲུག་གི་དོན་དག་འཛམ་བུ་གླིང་གི་སྐྱེ་འགྲོ་དེའི་གི་བདེ་བའི་སྡུག་བསྔལ་གི་ཆེད་དུ་ད་གནང་བསྡད་ཀྱི་ཡོད་རེད་བ། ད་ང་ཚོ་དེའི་གི་ཞབས་འབྲིང་དེ་གྱི་རེད་དེའི་གི་ཞབས་འོག་ལ་ཡོད་མཁན་གི་འབངས་མི་སེར་ཟེར་ནས་མི་འདུག་སློབ་མ་ཟེར་ནས་མི་འདུག་སྐྱབས་གནས་བཞིན་ད་གཙོ་བོ་དེ་ང་ཚོ་ཆགས་བསྡད་རེད་བ་སྐྱབས་གནས་ཞུ་ས་དེ་གི་དེ་འདྲས་གནང་གི་ཡོད་དུས་ང་ཚོ་དེའི་གི་སྐྱབས་འོག་ལ་ཡོད་མཁན་ཚོའི་གི་འགན་དེ་ག་ཚད་ཅིག་ང་ཚོ་འཁྱེར་ཐུབ་གི་ཡོད་རེད་ག་ཚད་ཅིག་ང་ཚོ་བྱེད་ཐུབ་གི་མི་འདུག་ཨོ་དེ་ཚོ་ང་ཚོ་ད་ཛ་དྲག་གནས་ཚུལ་ཆེན་པོ་རེད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ན་བགྲེས་འགྲོ་གི་ཡོད་རེད། ང་ཚོ་སྐུ་མདུན་གྱི་དགོངས་པ་འགྲུབ་ཡག་གི་ཆེད་དུ་ད་ག་ཚད་ཅིག་གི་འབད་བརྩོན་བྱེད་དགོས་རེད་ད་དེ་གྲུབ་དགོས་རེད་བ། དེ་ང་ཚོ་གྲུབ་མ་ཐུབ་པ་བྱས་ནས་ཁ་ཆག་སྣ་རལ་ཞེ་དྲག་གང་ཕྱིན་ན་རྒྱལ་བ་རིན་པོ་ཆེ་སྐུ་གཞོན་ནུའི་སྐབས་ནས་སྐུ་ངལ་དེ་འདྲས་ཅིག་བསྐྱོན་བྱས་ནས་གནང་བ་རེད་མཐའ་མ་གི་སྐུ་ཚེ་སྨད་དེ་ལ་ཐུགས་ཕམ་པོ་གནས་ཚུལ་ཅིག་ཆགས་ཀྱི་ཡིན་ན་དཔེ་བསགས་མ་རེད་དཔེ་བསགས་རེད་བ། དེའི་འགན་དེ། མགོ་ཁྲིད་མཁན་ཚོའི་གི་རེད་ད་ཟེར་ཡ་སྐད་ཆ་མ་རེད་ང་ཚོ་བོད་པ་ཞིག་ཡིན་པ་ཙམ་གྱིས་ཚང་མ་ལ་འགན་དེ་ཡོད་རེད། དེ་ཡིན་དུས། བཀའ་བཞིན་སྒྲུབ་ཐུབ་ཡ་ལ་ཡ་ང་རང་ཚོའི་གི་ཐོག་ནས་སོ་སོ་སོ་སོ་ལྕོགས་ཚོད་ཀྱི་ག་རེ་བྱེད་ཡ་འདུག་དེ་ང་ཚོས་ཐུགས་སྣང་ཆེན་པོ་བྱེད་དགོས་ཡ་གི་ལས་འགན་ཅིག་རེད་དེ་ཚོ་ཚང་མ། བྱེད་ཐུབ་ཡ་ཡིན་པ་ཅིག་ད་ལྟ་རྣམ་པ་ཚོས་གི་དེ་ཚོ་བྱེད་བཞིན་པ་ཅིག་ཡོད་ན། ཨ་ནི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ད་གལ་ཏེ་དེ་ཚོའི་ནང་ལ་ཏོག་ཙམ་ཅིག་འཐུས་ཤོར་ཅིག་ཡོད་པ་ཡིན་ན་ད་རིག་པ་སྒྲིམ་དགོས་རེད་མ་གཏོགས་འདིའི་འཐུས་ཤོར་དེ་ཆེ་རུ་ཆེ་རུ་ཕྱིན་ན། ག་རེ་བྱས་ནའང་འུབ་ཟུབ་མ་ཐུབ་བྱེད་གི་རེད། ང་ཚོ་བོད་པས་འདི་ལབ་གི་རེད་རི་ལོག་ན་ཐག་པས་མི་སྡོམ་ཟེར་ཏེ། ཨ་ནི། ཚར་རེད་བ། གནས་ཚུལ་དེ་འདྲས་ཆགས་ཡིན་ན། དུས་ཚོད་ཅིག་ལ་ང་ཚོ་གཞིས་བྱེས་གཉིས་འཛོམས་རྒྱུ་ཡིན་པ་དེ་ཐག་ཆོད་པ་རེད།

ད། རིག་གནས་གང་ཞིག་གི་ཐོག་ནས་བཏང་ཆོག་ཆོག་ཡོད་པ་ཅིག་གི་ང་ཚོ་ལ་དེ་འདྲས་ཀྱི་ཁོང་ཚོའི་རེ་བ་འདུག་ད། མཐའ་མ་ཐུག་ཡོང་དུས་ད་ནི་ཀོ་ཏག་གློད་སོང་ན། ད་ག་རེ་བྱས་སོང་ལབ་དགོས་རེད། དེ་འདྲས་ཀྱི་བློ་ཕམ་པ་མང་པོ་ཡོད་རེད་ད། ཨ་འདི་ནས་རྣམ་པ་ཚོ་གུང་སེང་ཕྱིན་པ། སྤུ་གུ་མཉམ་དུ་ཁྲིད་བྱས་ཕྱིན་པ་ཡིན་ན་དང་པོ་གཞིས་ཆགས་ཁག་ལ་སླེབས་པའི་སྐབས་ལ། དགོན་པ་ཚོ་འགྲོ་དགོས་མི་འདུག་ད་དེ་གལ་ཆེན་པོ་རེད་པ།

བཞག་རོགས་གནང་བྱས་ནས་ངས་རྣམ་པ་ཚོ་ལ་འབོད་སྐུལ་དེ་ཞུ་གི་ཡོད་ཨན་དེའི་ནང་ལ་ངས་ཕལ་ཆེར་འགྲིག་གི་འདུག་ང་ནི་འབྲེལ་བ་ཆགས་ངས་འདི་སྐྱོན་རང་མི་འདུག་ངས་གང་ལྟར་སྤྱིའི་ཐོག་ཨོ་དེ་འདུག་བསམ་པ་ཡིན་ན་ད་དེ་བས་བཀྲ་ཤིས་ལོ་ལེགས་བྱས་ད་དུང་མུ་མཐུད་ནས་ཚགས་ཚུད་དང། སོ་སོ་མིན་པ་གྲོང་པ་ཁྱིམ་མཚེས་དང་གཡས་གཡོན་ཚང་མ་ལ་གཏད་སོ་ཁ་ཚགས་པོ་ལབ་དགོས་རེད་ཁ་སངས་གཏིང་སངས་ཤ་ཚ་བྱས་ནས་བཤད་དགོས་རེད་མ་གཏོགས་ཨ་ཨོ་ད་ཁུ་འདི་སྤུ་གུ་འདི། ཡག་པོ་ཅིག་རྒྱུན་དུ་བྱེད་ཀྱི་མི་འདུག་ད་ཁོ་ལ་ཕལ་ཆེར་དེ་འདྲས་ཀྱི་གོ་ཡ་ཡོད་མདོག་མདོག་བྱས། དེ་བས་ཡིན་ན་མི་རིགས་གཅིག་ལ་འཕྲོ་བརླག་ཤོར་འགྲོ་རེད། ཨ་གྱོང་ཆེན་པོ་རེད་ཕྲག་དོག་རེད་ངན་སེམས་ཀྱི་གནས་ཚུལ་སྡིག་པ་ཡ་ཆགས་དེ་རེད་བ། དེ་འདྲས་མ་སོང་བ་བྱས་ནས་དེ་སུ་གི་སྐྱོན་ཡོད་པ་ན་ལམ་སང་ཅིག་དེ་ལ་ཡ་བཤད་ཐུབ་པ་ཡིན་ན་དེ་ཕན་ཐོགས་ཆེན་པོ་འདུག། ཕན་ཐོགས་ཆེན་པོ་ཡོང་གི་རེད། ད་གིན་མཁན་རིན་པོ་ཆེ་གི་ཕལ་ཆེར་ངས་བྱས་ན། ཕར་ཚུར་ལ་ཡ་དཔེར་ན་སྦྱིན་པ་བཏང་ཡ་གི་མཚོན་པའི་གི་བློས་བླངས་གི་བསམ་བློ་བཏང་བཏང་ཅིག་གི་ཕལ་ཆེར་གསུངས་ཡོད་ས་རེད་པ། ཨ་དེ་ཡིན་པས་ན་མི་ལ་ཕན་བྱར་བྱས་དགོ་ཡ་དེ། ཆོས་འཇིག་རྟེན་གཉིས་གི་ཆ་ནས་ཡ་དཔེ་མི་སྲིད་པའི་རྩ་ཆེན་པོ་རེད་པ། དེ་འདྲས་གི་བསམ་བློ་བཏང་བྱས་ནས་གང་ལྟར་དེ་སུས་སྐྱོན་ཤོར་གི་ཡོད་པས་ན་དེ་སྐྱོན་མ་ཤོར་བ་བཟོ་དགོ་ཡ་ག་རེ་བྱེད་ཀྱི་འདུག་ང་ཚོ་ཕ་མ་ཟེར་ཡ་དེ་ཁྱད་མཚར་ཞེ་པོ་ཅིག་ཡོད་རེད། རང་གི་སྤུ་གུ་གི་ནོར་འཁྲུལ་ཡོད་ནའི་ད་དུང་མཐོང་སྣང་ལ་ངའི་སྤུ་གུ་ཡག་པོ་ཡིན་ཟེར་མཐོང་བསྡད་མཁན་ཞིག། མི་གཞན་གྱི་དེ་ག་དུས་ཡིན་པས་ན་སྐྱོན་ཡོད་པ་ཅིག་མཐོང་ཡོང་མཁན་ཅིག་དེ་སོ་སོས་ཀྱི་གཤིས་ཀ་ལ་དེ་འདྲ་ཡོད་རེད་ཟིག་དོ། རང་གི་སྤུ་གུ་དེ་ག་དུས་ཡིན་ནས་པ་ད་ཁོའི་གས་ས་གོ་ལོག་ལུང་པ་གང་ཚར་ཚར་རེད་ད། གཅིག་བྱས་ན་ཕ་མ་གཉིས་དེ་གཉིས་ཀྱི་འདིའི་ཨ་མཆོག་ཐང་ཐང་མེད་ལ་མ་གོ་བ་ཡིན་འགྲོ། ད་དུང་པས་ད་ངའི་སྤུ་གུ་ལས་ལྷག་ག་མེད་ཟེར་ལབ་མཁན་དེ་འདྲ་ཡོད་རེད། དེ། ཞེན་ཁོག་འཁྱེར་སྟངས་འདི་དག་ནོར་རེད་པ། དེ་འདྲས་བྱེད་དུས་དགའ་རབ་ཅིག་ནས་དྲིན་ཆུང་འགྲོ་ཡ་ཉེན་ཁ་ཡོད་རེད། འོ་དེ་འདྲས་ལྟ་བུ་གི་གནས་ཚུལ་ང་ཚོ་མང་པོ་ཡོད་ས་རེད། དེའི་ཐུགས་སྣང་ཞིག་གནང། ཨན་དེ་ནས། ད་ང་རང་ཚོ་བོད་པ་ཅིག་ཡིན་དུས། འདི་རྩ་དོན་ཐོག་ལ་གྲུབ་དགོས་ཡ་ཐོག་ལ་ཡ་ག་རེ་བལྟ་དགོས་རེད། དབུས་བོད་མིའི་སྒྲིག་འཛུགས་ལ་ཡང་རོགས་པ་ག་རེ་བྱེད་དགོས་འདུག་དབུ་འོག་སྤུན་ཟླས་ག་རེ་བྱས་འདུག་ད་ལྟ་ཕྱག་ལས་གནང་བཞིན་པ་དེ་ཚོ་བོད་རྩ་དོན་གྱི་དོན་དག་བྱེད་ཀྱི་ཡོད་རེད་དེ་ལ་ཡང་ང་ཚོས་དཔུང་རོགས་ག་རེ་གནང་གི་རེད། དཔུང་རོགས་བྱེད་ཡ་ཅིག་དེ་སོ་སོ་མི་དཔྱ་ཁྲལ་ལག་དེབ་ཟེར་གྱི་ཡོད་རེད་ད་དེ་ཚོའི་རིགས་དེ་བོད་མི་རིགས་དཀའ་ངལ་འཕྲད་པའི་སྐབས་ལ་ཡང་ཨ་ནི་ངས་ཀྱི་རོགས་པ་བྱས་པ་ཡིན་ཟེར་ཡ་བྱེད་ཀྱི་མཚོན་རྟགས་དཔེ་མི་སྲིད་ཆེན་པོ་རེད་མ་གཏོགས་འདི་ཁྲལ་གྱི་ངོ་བོ་ལ་བསྡུ་གི་ཡོད་པ་གཅིག་དང་བོད་པ་ཚོ་ལ་ཡང་ཨ་ནི་དཀའ་ངལ་ཆེད་དུ་མངགས་ནས་བཟོས་པ་རྩ་བ་ཉིད་ནས་མ་རེད་དེའི་ཡན་ཁྱབ་བས། ད་ནང་བཞིན་གཞུང་གི་སྒྲིག་འཛུགས་འགྲོ་སྟངས་ཅིག་གི་ཆ་ནས་འདི་ཚོ་ལ་ལམ་སྟོན་གནས་ཚུལ་ག་རེ་གླེང་གི་ཡོད་པ་འདི་ལ་ཆ་ཤས་ཡག་པོ་བཤད་ཨ་ནི་ཁྲིམས་སྒྲིག་གཞི་ལ་དོ་སྣང་གནང་དགོས་རེད། བཅའ་ཁྲིམས་ཡོད་རེད། ད་ནང་བཞིན་སྲིད་བྱུས་ཁག་ཡོད་རེད་ཁྲིམས་སྒྲིག་གཞི་ཡོད་རེད་ག་རེ་ལ་བལྟ་དགོས་བྱུང་ན་དེ་ཚོ་ཚང་མ་ལ་ཡང་དོ་སྣང་བྱེད། དེ་དོ་སྣང་བྱས་པ་ཡིན་ན་སང་ཉིན་མི་ལ་བཤད་ས་རག་གི་རེད་སོ་སོའི་ལས་ཀ་ལས་ས་དེ་ལས་ནས་ཨ་ནི་ཀོ་བཤད་ས་རག་གི་རེད་བ། ད་ནང་བཞིན་རྒྱ་མི་མཉམ་དུ་ལ་ཡང་ང་ཚོས་ད། འབྲེལ་བ་ཞུས་པ་རེད། ཉིས་སྟོང་གཉིས་ནས་ཉིས་སྟོང་བཅུ་བར་དུ་ཐེངས་མ་དགུ་བཅུ་ཅིག་གི་འབྲེལ་མོལ་ཞུས་པ་རེད་མཐའ་མ་དེ་མཚམས་ཆད་པ་རེད། རྒྱ་ནག་གི་ངོས་ནས་ད་ཁྱེད་རང་ཚོ་ལ་དགོས་མཁོ་ངོ་མ་ག་རེ་རེད་ད་དེ་འཁྱེར་ཤོག་ཟེར་ལབ་པའི་སྐབས་ལ། ཨ་ནེ། ཚོགས་ཐེངས་བདུན་པའི་སྐབས་ལ་ཡང། ང་ཚོས་དེ་ཟིན་བྲིས་བཟོས་ནས་ཚོགས་ཐེངས་བརྒྱད་པ་ལ་ཆ་ཚང་སྤྲད་པ་རེད་བ། མིང་དོན་མཚུངས་པའི་རང་སྲིད་རང་སྐྱོང་ཡོང་ཡག་གི་ཆེད་དུ་ཨ་ནེ་གྲོས་འདེབས་ཡིག་ཆ་ཅིག་ང་ཚོས་ཕུལ་ཡོད་རེད། ཡིག་ཆ་འདི་ད་ལྟ་དྲ་རྒྱ་ནང་ལ་ཡོད་རེད་ད་གསང་བ་བྱས་ནས་བཞག་རྩ་ནས་ཡོད་མ་རེད། འདི་སྐད་ཡིག་གཞན་དག་ནང་ལ་ཡོད་རེད་བོད་སྐད་ནང་ལ་ཡོད་རེད་ཚང་མའི་ནང་ལ་ཡོད་རེད། ཡིག་ཆ་འདི་ཕུལ་བ་འདི་ལ་ཡང་རྒྱ་མི་གིས་ཡང་བསྐྱར་དགག་པ་བརྒྱབ་ཡོད་རེད་བརྒྱུད་རིམ་གཞན་གྱི་ཐོག་ནས་དགག་པ་བརྒྱབ་དུས་དགག་པ་དེ་ལ་འགྲེལ་བརྗོད་ཀྱི་ཡིག་ཆ་ཡང་བསྐྱར་སྤྲད་ཡོད་རེད། འདི་ཚོ་ཚང་མ་ད་ལྟ་ང་རང་ཚོའི་གི་འཁྲིས་ཀྱི་ད་ལྟ laptop དང iPad ག་རེ་ཡོད་པ་དེ་ཚོའི་ནང་ལ་སྔོག་ཆོག་ཆོག་ཡོད་རེད། འདི་ཚོ་ཐུགས་སྣང་བྱེད་དགོས་རེད། ཨ་ནི་གཞུང་ལ་ཏོག་ཙམ་ཅིག། བཤད་ཡག་གི་ཐོབ་ཐང་ཡོད་རེད་མང་གཙོ་རེད་ང་ཚོ་ལས་འགན་དེ་གང་སླེབས་ཀྱི་ཡོད་དུས་ད་ནི་དངོས་གནས་དྲང་གནས་གཞུང་གི་ཅིག་ལས་དོན་ཁག་ཅིག་འགྲིག་མ་འགྲིག་ཡོད་པ་ཡིན་ན་དེ་ལ་ཡ། ཡོ་བསྲང་བྱེད་ཡག་ཡོད་རེད་བསམ་འཆར་ཕུལ་ས་ཡོད་རེད་ཡིན་དེ་ཡིན་སོ་སོའི་དོན་དག་གི་ཆེད་དུ་གཞུང་ལ་སྐྱོན་བརྗོད་བཤད་ཀྱི་བསྡད་ན་ཡག་པོ་མ་རེད་བ། འགན་ཅིག་ཡོད་རེད་མང་གཙོ་གི་ཐོབ་ཐང་དང་མང་གཙོ་གི་ལས་འགན་དེ་གཉིས་དེ་ལ་ཡ། ཨ་ལེ། ངོ་ཡག་པོ་འཕྲོད་པ་བྱས། ཨ་ནི་སྤུས་དག་པོ་ཆགས་ཀྱི་རེད་བ། སྤྱི་ཚོགས་དེ་ཁྱེད་རང་ཚོས་འཛོམས་པའི་སྐབས་ལ་ཡིན་པ་ཡིན་ན་མང་གཙོའི་འགྲོ་ལུགས་གཞི་བཟུང་ང་ཚོ་བེད་སྤྱོད་གཏོང་གི་ཡོད་པ་ཡིན་ད། མང་གཙོའི་འགྲོ་ལུགས་དང་མཐུན་པའི་གནས་སྟངས་སྒང་ལ་ཕྱིན། དེ་འདྲས་བྱས་པ་ཡིན་ན། ཨ་ནི་སྤྱི་ཚོགས་གང་དང་ཅི་གི་ཐོག་ལ་ཕུན་སུམ་ཚོགས་པའི་རང་བཞིན་སླེབས་ཡག་ཡོད་རེད་ང་རང་ཚོས་ལས་འགན་འཁྱེར་ཡག་གི་ནང་གི་ཡིན་པ་ཡིན་ན་དངོས་གནས་དྲང་གནས་གན་ན་སླེབས་འགྲོ་རེད། ད་ནང་བཞིན་ད་སྤྱི་ཚོགས་ཅིག་བྱས་ནས་ད་ལུས་ཟན་ད་ཁྱེད་རང་ཚོ་ལོ་བདུན་དཔེ་བྱས་ན་འགྲོ་གི་ཡོད་ས་རེད་ཚོགས་ཆུང་གཅིག་ཚུགས་ཀྱི་ཡོད་རེད་སང་ཉིན་དཔེ་བྱས་ན་སྤྱི་ཟླ་གཉིས་པ་གསུམ་པ་ནས་ཡང་ཚོགས་ཆུང་འཁུར་འགྲོ་མཁན་རེད། ལོ་གསུམ་གསུམ་འཁུར་དགོས་རེད། ལོ་གསུམ་འཁུར་བའི་སྐབས་ལ་ཡ་གཞན་དག་ཚོ་འདིའི་ནང་ལ་ཡིན་ཤག་ཤག་བྱས་ནས་གི་ད་ཐོན་དགོས་རེད། ཨ་ནི་དེ་ཚོ་ལ་དོ་སྣང་བྱེད། དེ་ཚོའི་ཐོག་ལ་སེམས་ཤུགས་བྱེད། སྤྱི་པའི་ལས་ཀ་བྱེད་ཡ་དེ་གི། ཚོགས་ཆེན་པོ་བསགས་ཀྱི་རེད་ད། དེ་བསོད་ནམས་ཀྱི་ཚོགས་བསགས་ས་ཅིག་རེད། དེ་ཁྲལ་ཡིན། དེ་སྡུག་པོ་མྱངས་ས་ཡིན་བསམ་པ་ཡིན་ན་ནི་ཨ་ནི་ཁག་པོ་ཞེ་པོ་ཅིག་རེད། དེ་སྐྱིད་སྡུག་མཉམ་མྱོང་བྱས་ནས་སྐྱིད་པོ་བཏང་ས་སྡུག་པོ་མྱངས་ནའི་ཚང་མ་མཉམ་དུ་ཡོང་སའི་གི། སྤྱི་ཚོགས་དཔེ་མི་སྲིད་པའི་གལ་ཆེན་པོ་ཅིག་རེད། འདི་འདྲའི་སྤྱི་ཚོགས་ཡོད་པ་ལ་བརྟེན་ནས་ད་ལྟ་བོད་པ་དེ་ཁ་ཐོར་རི་ཐོར་དུ་མ་སོང་པར་ད་ལྟ་ང་ཚོ་ཞག་རྩིས་ཅིག་འདྲ་བ་བྱས་ནས་དེ་གནས་བསྡད་ཡོད་རེད། དེ་ཡིན་དུས་དེ་འཁུར་བའི་སྐབས་ལ་ཡང་མུ་མཐུད་བྱས་ནས་དེའི་ནང་ལ་ཡང་མུ་མཐུད་སླེབས། འགན་འཁྱེར་མཁན་སླེབས་ཚར་བའི་གཞུག་གུ་ལ་ཡང་ལས་དོན་ག་འདྲས་ཅིག་བཀོད་ཀྱི་ཡོད་པ་དེ་ལ་ཡང་ཚང་མས་ཀྱི་རོགས་པ་བྱེད་དགོས་རེད། ད་ལྟའི་ཁོ་རང་འགས་རེ་ག་རེ་བྱེད་ནས་ཁོ་རང་དུ་བྱས་ང་ཚོ་ཁོ་དམ་ཚིག་ཡིན་ཟེར་ལབ། ཁོའི་ལས་ཀ་ཅིག་བསྐུལ་ཡོང་དུས་ཙམ་ནས་ང་ཁོམ་གི་མེད་ང་ཡས་བྱེད་ཀྱི་ཡོད་ང་མས་བྱེད་ཀྱི་ཡོད། ད་གང་ལྟར་ཅིག་ཁག་ཅིག་བཏགས་པ་ཡིན་ན། ད་དཔྲལ་ཀོག་ས་ལ་མ་ཟག་བར་དུ་ཁག་བཏགས་རྒྱུ་མེད་པ་ཅི་ཡང་ཡོད་མ་རེད་ཁོམ་རྒྱུ་མེད་པ་ཅི་ཡང་ཡོད་མ་རེད། ཁོམ་པར་བྱས་པ་ཡིན་ན་གང་དང་ཅིག་གི་ཐོག་ནས་ཁོམ་ཡ་ཡོད་རེད། དེ་ང་ཚོའི་བསམ་བློའི་གི་གཏོང་ཕྱོགས་ཀྱི་གོ་བ་ལེན་སྟངས་གཅིག་དང་ཀུན་སློང་འཁྱེར་སྟངས་གི་གོ་ཁྱད་པར་ཅིག་སླེབས་ཀྱི་ཡོད་དུས་སྤྱི་པའི་གི་ཐོག་ལ་ག་དུས་ཡིན་ནའི་ཨ་དེ་ངས་ཅིག་བྱས་ནས་མ་གཏོགས་འགྲིག་གི་མི་འདུག་བསམ་པ་ཅིག་ཡིན་གཅིག་མིན་གཅིག་དགོངས་པ་བཞེས་དགོས་རེད། ལྷག་པར་དུ་ང་ཚོ་ད་ལྟ་སྤྱི་ཚོགས་འདི་ཚོའི་ནང་སླེབས་ཡོང་དུས་ད་ང་ཚོའི་ལས་དོན་མང་པོ་ཕྱོགས་ལ་དཀའ་ངལ་མང་པོ་འཕྲད་ནས་ད་མིང་བརྗེ་དང་བརྗེ་པོ་རྒྱབ་དགོས་ཡག་གི་གནས་ཚུལ་ཆགས་བསྡད་ཡོད་རེད་ལོ་བརྗེ་དང་ད་སྐུམ་དགོས་ཡག་གི་གནས་ཚུལ་བྱས་ཡོད་ཀྱི་རེད་ད་འདྲ་མིན་སྣ་ཚོགས་ཅིག་རེད་བ། ལོ་རྒྱུས་དེ་ལ་བལྟས་ན་ཧང་སང་ཡོད་རེད་ད་དེ་ཚོ་མ་བྱེད་ཀ་མེད་པའི་གནས་སྟངས་ཅིག་ཀྱང་ཕྱིན་པ་རེད་ད་ཆགས་ཚར་བའི་སྐབས་ལ་དེ་དག་ཡག་གི་ཆེད་དུ་ཡིན་པས་སོ་སོའི་སྤྱི་པའི་ནང་ལ་འགན་ཅིག་འཁྱེར་དང། སྡེ་བ་ལ་ཕར་རྒྱུག་ཚུར་རྒྱུག་ག་རེ་བྱེད་རྒྱུ་དེ་ཚོ་ཡིན་གཅིག་མིན་གཅིག་ང་ཚོ་བལྟ་གནང་དགོས་རེད་ཨ་ནི་ང་རང་ཚོའི་དགེ་རྟགས་རྟེན་འབྲེལ་གྱི་ཆ་ནས་འགྲུབ་ཡོང་གི་རེད་ལས་དོན་བྱ་བ་ལམ་འགྲོ་ཏན་ཏན་འགྲུབ་ཡོང་གི་རེད་སྤྱི་ཚོགས་ཀྱི་ཕན་བདེ་ནང་ལ་སླེབས་ཐུབ་པ་ཡིན་ན་ཤུགས་མ་ཐུབ་ཀྱིས་སོ་སོ་ལ་ཡིན་པའི་ནས་དེ་གི་ཚོགས་བསགས་ཅིག་སླེབས་ཡོང་གི་རེད་བ། དེ་ཚོ་ང་ཚོ་ཡིན་གཅིག་མིན་གཅིག་ཐུགས་སྣང་ཆེན་པོ་གནང་དགོས་རེད།

ཞོགས་ཀས། པ་སྟེ་ཕ་མ་གིས། ད་ལང་ད་ལང་ཟེར་ནས་ཀྱི་སྐད་ཐེངས་མ་བརྒྱད་དགུ་བཅུ་བརྒྱབ་ནས་ལང་ལ་མ་ལང་ཡོད་པའི་བཟོ་འདྲ་པོ། དགོང་དག་ཉལ་ཡ་རྒྱུ་ནི་མེད་དེ་ངེ། ང་ཚོའི་བོད་པའི་དཔེ་ཅིག་ཡོད་རེད། ད་དེ་འདྲའི་འདྲ་པོ་ཅིག་ང་ཚོ་བྱས་པ་ཡིན་ན་ཨ་ནི་ཁག་པོ་ཞེ་པོ་ཅིག་རེད་པ། བྱས་ཙང་དེ་ཚོ་དོ་སྣང་བྱས་ནས་ཁོ་ཕྲུ་གུ་གང་དུ་ཡ་ཁོ་ལམ་སྟོན་དཔེ་སྟོན་དགོས་ཡ་དེ། དཔེ་མི་སྲིད་པའི་གལ་ཆེན་པོ་ཆགས་བསྡད་ཡོད་རེད་དེ་འདྲས་ང་ཚོ་ཡིན་གཅིག་མིན་གཅིག་གནང་དགོས་རེད་བསམ་འདུག་ཨ་ནི་སྐབས་སྐབས་ལ་ཡ་གཅིག་དེ་འདྲས་སོ་སོས་བསགས་ནས་སོ་སོས་བྱེད་ཐུབ་པ་ནས་རྐྱེན་བར་ཆད་སེལ་གྱི་རེད། རྨི་ལམ་མཚན་མ་ངན་པ་དེ་འདྲས་ཡིན་ནས་ཟློག་འགྲོ་གི་རེད། ཕྲན་བུ་ཕྲན་བུ་གི་གཅིག་དེ་བ་གཅིག་ལ་གནོད་པའི་གི་བཟོ་འདྲ་གདོན་གྱི་བཟོ་འདྲ་བ་ཡིན་ནས་དེ་ཡང་འཇོམས་ཀྱི་རེད་བ་སོ་སོ་རང་ཉིད་བྱེད་ཡོང་དུས། ད་དེ་ཚོ་གང་ཡང་མ་བྱེད་ག་ག་སྐད་མེད་ཟེར་ལ་དཔལ་ད་ནི་སྟོང་པ་སྟོང་རྐྱང་བྱས་ནས་ཉལ་བའི་སྐབས་ལ་ཡང་ཨ་ནི་དཔལ་ད་ཤིང་སྡོང་རིལ་བ་ནང་བཞིན་རིལ་ལང་བའི་སྐབས་ལ་ཡང་དུག་ལོག་གང་ཐེབས་ཐེབས་ཀྱིས་གྱོན་ཏེ་དེ་འདྲའི་རང་གཅིག་པུ་གི་གནས་ཚུལ་གྱི་སྒང་ལ་ཕྱིན་པ་ཡིན། ཉིན་མ་གཅིག་ཁ་ཆག་སྣ་རལ་བྱུང་དུས་ད་ནི་ད་ཡང་ག་ས་ག་ལ་ཁ་པར་བཏང་བྱས་ནས་འཕྲིན་བཅོལ་བཏང་ཤོག་ཞབས་བརྟན་བྱས་ཤོག་རང་ཉིད་ཀྱིས་དེ་ཚོ་ཚང་མ་མ་བྱས་པ་གཅིག་ལ་གཞན་གཅིག་ལ་བྱས་ཟེར་ལབ་དུས། འགྲུབ་ཡག་ག་ཚད་ཅིག་འགྲུབ་ཀྱི་ཡོད་ན། དེས་མྱུར་ལོས་ག་ཚད་ཅིག་ཕན་གྱི་ཡོད་ན། དེ་ཚོ་སོ་སོ་ལ་དང་པོ་ནས་ཀྱི་ཨར་ཏེས་ཅིག་གནང་དགོས་རེད། ཞལ་འདོན་ཟེར་དུས་ཙ་ནི་ཆུ་ཚོད་གསུམ་བཞི་སྒོམ་བརྒྱབ་ཞལ་འདོན་བྱེད་དགོས་ཡག་གི་ཡོད་ཀྱི་མ་རེད་དེ་རང་ཉིད་ག་རེ་ཤེས་ཀྱི་ཡོད་པ་ཐ་མ་ནས་གཟུངས་སྔགས། ད་བླ་མ་རྩ་ཆེན་འདི་འདྲས་ཀྱི་ཕེབས་བྱས་ནས་འདི་ཚོ་ལ་ང་ཚོ་ལ་ཡར་ལུང་ནི་གནང་བསྡད་ཡོད་རེད་རེད་པ་དབང་ནི་ཐོབ་བསྡད་ཡོད་རེད་དབང་ལུང་མན་ངག་ཐོབ་འདི་ལ་སྤེལ་བ་ཅིག་གི་དབང་དེ་དང་འབྲེལ་བའི་ཀྱི་གཟུངས་སྔགས་བགྲང་ཡ་དེ་ཚོ་དཔེ་མ་ཚད་གལ་ཆེན་པོ་རེད་པ་སོ་སོས་དེ་འདྲས་ཀྱི་བགྲང་ནས་དེ་ཚོ་བྱེད་ཐུབ་པ་ཡིན་ན་ཕན་ཡོན་བསམ་གྱིས་མི་ཁྱབ་པ་ཅིག་རེད་པ་ལ། ཡིན་གཅིག་མིན་གཅིག་དེ་དཔེ་ཤག་བཏང་བྱས་ནས་དངུལ་བཏང་ནས་ད་ཕ་གིར་འཕྲིན་བཅོལ་བཏང་ཤོག་ཞབས་བརྟན་བྱེད་ཤོག་གཅིག་བྱས་ནས་མ་གཏོགས་འགྲིག་གི་མི་འདུག་གཉིས་བྱས་ནས་མ་གཏོགས་འགྲིག་གི་མི་འདུག་ཟེར་ཡ་སོགས་འདྲ་པོ་ཤེས་དགོས་ཡག་གི་དུས་ཚོད་དེ་ཆགས་ཀྱི་མ་རེད། ལས་ལམ་འགྲོ་ཡིན་ནའི་དེ་སོ་སོ་ཏན་ཏན་ཆགས་ཡོང་གི་རེད། དེ་ཚོའི་རིགས་དེ་ང་རང་ཚོ་ཕྱི་ལ་ཡོད་པ་དེ་དགོངས་པ་ཡིན་གཅིག་མིན་གཅིག་བཞེས་དགོས་ཡག་གི་གནས་ཚུལ་དེ་འདྲས་སོགས་འདྲ་མཐོང་གི་འདུག་བསམ་གི་བྱ་ད་ངས་འདི་ཚོའི་རིགས་དེ། ད་ལྟ་ཕྱོགས་གཅིག་ནས་ང་ཚོ་ལོ་རྒན་པའི་ཆ་ནས་ཉམས་མྱོང་གནས་ཚུལ་རེད། གཉིས་པ་དེ་ལ་གནས་སྟངས་མང་པོ་ཅིག་ལ་བལྟས་པའི་སྐབས་ལ་ཡང། འོ་ད་དེ་འདྲས་ཀྱི་རིགས་ལ་ང་ཚོ་དགོངས་པ་བཞེས་དགོས་འདུག་མ་གཏོགས་ཨ་ར་ཧུ་ར་བྱེད་མཁན་ལ་དེང་སང་དྲག་འགྲོ་གི་འདུག་ཨ་ལ། ཁྱི་རྒན་རྒྱུགས་ཤོག་ལ་ཟིང་ཆ་སློང་ཟེར་གི་རེད། དེ་འདྲས་ལྟ་བུ་གང་ལ་སྤྱི་ཚོགས་ཀྱི་སྡུག་དྲགས་ཕྱིན་ན་བཅོས་རྩ་ནས་མེད་པ་ཅིག་རེད། ང་ཚོ་ད་ལྟ་དཔེ་ཛ་དྲག་ལས་འགན་དེ་འདྲས་ཀྱི་སྒང་ལ་འཁེལ་གྱི་ཡོད་དུས་རྩ་ནས་རིག་པ་སྒྲིམ་དགོས་ཡ་གནས་ཚུལ་མང་པོ་ཆགས་བསྡད་ཡོད་རེད། འོ་དེ་ཚོ་ཐུགས་སྣང་གནང་བ་གལ་ཆེན་པོ་རེད། ཨ་ནི་དཔལ་འབྱོར་ཟེར་ཡ་དེ་གལ་ཆེན་པོ་རེད། ཡིན་དེ་ཡིན་མི་ལ་དཔལ་འབྱོར་གོ་གི་ཡོད་རེད་དཔལ་འབྱོར་མེད་དུ་ཡོང་ཡ་གང་ཡང་ཡོད་མ་རེད། དཔལ་འབྱོར་ལས་གལ་ཆེ་བ་དེ་བོད་མི་ནང་ཁུལ་ཆིག་སྒྲིལ་རེད་ད། དེ་ལས་གལ་ཆེ་བ་ཅིག། ང་ཚོ་བོད་ཤོར་ཡ་དེ་ཆིག་སྒྲིལ་མེད་ནས་ཤོར་བ་རེད། བོད་དེ་སྔ་སིལ་བུ་འཐོར་ཡ་དེ་ཆིག་སྒྲིལ་མེད་ནས་བོད་སིལ་བུ་འཐོར་རེད། མ་འོངས་པ་ལ་ང་ཚོ་ལ་ཁ་ཆག་སྣ་རལ་བྱུང་ན་ཆིག་སྒྲིལ་མེད་པའི་བརྟེན་བྱས་ནས་ཁ་ཆག་སྣ་རལ་ཡོང་གི་རེད། ཕྱིས་སུ་ང་རང་ཚོའི་གནས་བབ་དེ་ཚོ་ལ་བལྟས་དང་ཕར་བཤད་ཚུར་བཤད་མང་པོ་བྱས་པ་ལ་བརྟེན་བྱས་ནས་ཆིག་སྒྲིལ་ལ་གནོད་ཡོང་གི་འདུག་འོ་དེ་ཚོའི་རིགས་དེ་ཚོ། དེ་སྔའི་གནས་ཚུལ་དེ་ལ་བརྟེན་ནས་བྱུང་པ་རེད་ད་ལྟ་མ་འོངས་པ་ལ་ཡང་དེའི་རིགས་ལ་ཡང་མི་འགྲོ་བ་ཡང་བྱེད་གི། ཚང་མས་འགན་འཁྱེར་དགོས་ཡ་དེ་དཔེ་མ་སྲིད་གལ་ཆེན་པོ་རེད། དེ་འདྲའི་གཅིག་གི་ཆིག་སྒྲིལ་ཡོད་པ་ནུས་པ་ཡོད་པ་བྱུང་པ་ཡིན་ན་ཀོ་དཔལ་འབྱོར་ཟེར་ཡ་དེ་ཡོད་མེད་ལག་པའི་དྲི་མ་ནང་བཞིན་རེད་བ་ལ། ལག་པ་ལ་དྲི་མ་ཡོད་པ་ནང་བཞིན་རེད་ཀོ། ཡོད་གི་ཡོད་གི་ལ་བརླག་འགྲོ་གི་རེད་མེད་གི་མེད་གི་ལ་སླེབས་ཡོང་གི་རེད། ཚེ་སྟོད་ལ་རྒྱུ་དཔལ་འབྱོར་ཡོད་ན་ཚེ་སྨད་ལ་སྤྲང་གོ་ཆགས་ཀྱི་ཡོད་རེད། ཚེ་སྟོད་སྤྲང་གོ་སྤྲང་རྐྱང་ཡིན་ན་ཚེ་མཇུག་ལ་ཡང་དཔལ་འབྱོར་ཡོད་པ་ཆགས་ཀྱི་ཡོད་རེད། དཔལ་འབྱོར་ཡོད་པ་དེ་གིས་བེད་སྤྱོད་བཏང་སྟངས་ཡག་པོ་མ་བྱུང་བས་ན་དཔལ་འབྱོར་ལ་བརྟེན་བྱས་ནས་ནང་མི་ཕན་ཚུན་འཁྲུག་བསྡད་ཡ། དགའ་བོ་ཉེ་བོ་བརླག་འགྲོ་ཡ། སྤྱི་ཚོགས་ལ་ཡ་རྡོག་བོ་འདྲེ་ཡ་གི་ཆགས་པས་ནི་ག་རེ་ཆགས་སོང། དེ་རིང་ཁ་སང་སྤྱི་ཚོགས་ནང་ལ་ཡོད་རེད་ད། ང་ཚོའི་གནས་ཚུལ་དེ་གྱ་ཚང་མ་ཕར་ལ་སྐྱེལ་དེའི་ཚབ་དཔེ་ཤག་རག་གི་ཡོད་རེད་བོད་པའི་སྤྱི་ཚོགས་དཀྲུག་གི་ཡོད་རེད་དེའི་ཚབ་དཔེ་ཤག་རག་གི་ཡོད་རེད་དེའི་དཔེ་ཤག་གིས་ག་རེ་ཕན་སོང། སོ་སོ་རང་ཉིད་ཀྱི་བདེན་པས་ཀྱི་ཟས་ཟས་བདེན་པས་གོས་གོན་བདེན་པས་དཀའ་ལས་བརྒྱབ་པའི་དཔལ་འབྱོར་ཞིག་ཡིན་པས་ནི། ད་ཀོ་རྒྱུ་མཚན་ཞིག་རེད་བ་ལ། ཨོ་དེ་འདྲས་ཀྱི་ང་ཚོ་གནས་ཚུལ་མང་པོ་ལ་བལྟ་དགོས་རེད་ཁྱེད་རང་ཚོའི་སྤྱི་ཚོགས་ནང་དུ་བལྟས་དང་མི་འགའ་ཤས་ལོ་གཅིག་གཉིས་ནང་ལ་ཡང་དཔལ་འབྱོར་ཡར་རྒྱས་ཞེ་པོ་ཅིག་འགྲོ་བསྡད་འདུག་ད་ཁོ་ལ་དེ་ཛམ་བྷ་ལ་ནི་ཐུག་ཡོད་ཀྱི་མ་རེད་དེ་མིན་པ་བྱུང་རྩ་ག་ནས་ཡོང་གི་ཡོད་རེད་ང་རང་ཚོ་འདིར་མི་གསུམ་བཞིས་དཀའ་ལས་རྒྱབ་ཡོང་དུས་ག་ཚད་ལྷག་གི་འདུག་འགྲོ་སོང་ག་ཚད་འགྲོ་གི་འདུག་ཁོ་དེ་གི་དེ་འབར་དོན་མེད་པ་ཅིག་ག་འདྲས་འབར་འགྲོ་གི་ཡོད་རེད། རེད་པ། དེ་བ་ཅིག་ཉལ་བསྡད་པའི་སྐབས་ལ་ཡང་ག་ནས་དཔལ་དངོས་གྲུབ་ཀྱི་གཏེར་ཆེན་པོ་ཅིག་རྙེད་འགྲོ་གི་ཡོད་ན་ནི་ཚོད་ཅིག་རེད་པ། དེ་ནི་དེ་རིང་ཁ་སང་བསྐལ་པ་སྙིགས་མའི་དུས་ལ་ག་ནས་རག་ཡོད། དེ་ཚོ་ང་ཚོ་ཐུགས་སྣང་བྱེད་དགོས་རེད། བོད་པའི་སྤྱི་ཚོགས་ནང་ལ་ང་རང་ཚོ་གི་མཉམ་རུབ་ཀྱི་འགན་འཁྱེར་མཐུན་སྒྲིལ་གྱི་འགན་འཁྱེར་བའི་ཞོར་ལ། བོད་པའི་སྤྱི་ཚོགས་ནང་ལ་གཞན་དག་གིས་གར་ག་རེ་བྱེད་ཀྱི་འདུག་ཕ་ཚོས་ལས་སྣེ་ཚོས་ག་རེ་བཟོ་གི་འདུག་འདི་ཚོ་ཡན་ཁྱབ་པ་ང་ཚོས་འགན་འཁྱེར་ན་སྤྱི་པའི་འགན་འཁྱེར་འགྲོ་རེད། སྤྱི་པའི་འགན་གྱི་ནང་སླེབས་འགྲོ་གི་རེད། ཨོ་འདི་ཚོ་ཚོ་ལ་ཚང་མས་ཐུགས་སྣང་གནང་རོགས་གནང་ཞེས་ད་ངས་ཨ་རྣམ་པ་ཚོ་ལ་ཡང་དོན་དག་ཁ་ཤས་གང་འདུག་ཞུས་པ་ཡིན། ཨ་འདིའི་ཐོག་ལ་ཡང་རྣམ་པ་ཚོས་དྲི་བ་གནང་རོགས་གནང་དྲི་བ་ག་རེ་གནང་ན་གནང་ནས་འགྲིག་གི་འདུག་དྲི་བ་གནང་རྐྱང་གནང་རོགས་གནང་དེ་རིང་ང་ཚོ་ཚོགས་ཁང་ཡོད་མ་རེད་པ་ལ་དེ། མེད། དེ་ནམ་མཁའ་རིན་པོ་ཆེ་གི་ཆོས་ཚོགས་ཀྱི་ཁང་པ་ནང་ཡིན་དུས་ང་ཚོ་ཕལ་ཆེར་ལྷོད་ལྷོད་བྱས་བསྡད་ཡ་ཡོད་ས་རེད་རྣམ་པ་ཚོ་མགྱོགས་པོ་འགྲོ་དགོས་མཁན་དེ་འདྲའི་ཁ་ཤས་ཡོད་ན་མ་གཏོགས་གཞན་མང་ཆེ་བ་ལྷོད་ལྷོད་བསྡད་ནས་སྐྱོན་མི་འདུག་ད་གཞན། ཚོགས་ཁང་གཡར་མཁན་ཡིན་ན་ཆུ་ཚོད་བཀག་ཅིག་ཡོད་དུས་ད་ནི། ཨ་ང་ཚོའི་སྐད་ཆ་འདི་བ་ཅིག་རྫོགས་ལ་མ་རྫོགས་ལ་ཆུ་ཚོད་བལྟ་དགོས་ཀྱི་འདུག་ད་ཡང་ཚོགས་ཁང་དུས་ཚོད་རན་འགྲོ་གི་འདུག་ཟེར་ཡ་དེ་འདྲས་ཡོང་གི་འདུག་ག་ལ། དེ་རིང་ང་ཚོ་དེ་ནི་གའི་མི་འདུག་ཨ་ནི་ང་ནི། འདི་ནས་ཡང་བན་ལི་ཕག་འགྲོ་ཡ་རེད། མཚན་འགྲོ་བ་ལ་རྔམ་བརྗིད་སྐད་མེད། དེ་བྱེད་དུས་ལྷན་རྒྱས་ཚོ་ཡང་འདི་བ་ཅིག་དྲི་བ་གནང་ཡག་དང་གནས་ཚུལ་ཐོག་ལ་ཅིག་བསྟན་ཟུ་ཅིག་ཞུ་ཡག་གི་འདོད་པ་ཡོད་ན་ང་ཚོ་ག་འདྲས་དུས་ཚོད་བཏང་དགོས་བྱུང་ནས་བཏང་ཡག་བྱས་ཡང་དམིགས་བསལ་དྲི་བ་དྲི་བ་མེད་པ་ཡིན་ན་ང་གཉིས་བཞི་དང་བཞི་པ་ཡོལ་ཙམ་ནས་ཕག་ཐོན་འགྲོ་མི་འགྲོ་བསམ་བསམ་དེ་འདྲས་བཟོ་རུ་བྱེད་ཡིན་སྤྱི་ཡོངས་ཀྱི་དེ་རིང་རྣམ་པ་ཚོས་ད་ཐུགས་ཕན་གསོ་གི་ཡོད་མེད་མི་ཤེས་དེ་གང་ལྟར་གསན་བཞེས་ཡག་པོ་གནང་སོང་དེ་ཐུགས་རྗེ་ཆེ་ཞུ་ཡག་དང་མ་འོངས་པ་ལ། འདི་འདྲའི་སྐབས་ལ་ལྷན་རྒྱས་འཛོམས་པའི་སྐབས་ལ་ད་ད་རེས་དབུ་མའི་ལམ་རང་གི་ཐོག་ལ་ཡར་བཤད་རོགས་བྱས་ཟེར་ལབ་པ་ཡིན་ན། ང་ཚོ་ཏན་ཏན་ཞུ་ཆོག་གི་རེད། ཆུ་ཚོད་གཉིས་གསུམ་ཆུ་ཚོད་གཅིག་ཁོ་བྱེད་དུས་མང་པོ་ཡོད་རེད། དེ་མེད་ན་ད་ལྟ་གི་རྒྱ་ནག་གཞུང་ལ་ང་ཚོས་གི Proposal། གྲོས་གཞི་སྤྲད་ཡོད་རེད་གྲོས་མཐུན་དོན་ཚན་དེའི་སྒང་ལ་བཤད་དགོས་འདུག་ཟེར་ཡ་གསུང་རོགས། ཡང་མེད་ན་བཅའ་ཁྲིམས་སྒང་ལ་བཤད་དགོས་འདུག་ཟེར་ཡ་གསུང་རོགས། ཡང་མེད་པ་ན་ང་རང་ཚོ་ལ་ཡར་དཔལ་འབྱོར་གི་ཁྲིམས་གཞི་ཡོད་རེད་དཔྱ་ཁྲལ་གི་སྐོར་ལ་ཡོད་རེད། ད་ཕལ་ཆེར་བརྒྱ་ལྷག་ཅིག་ཡོད་རེད་ཁྲིམས་སྒྲིག་གཞི། འདི་འདྲའི་ཐོག་ལ་འགྲོ་དགོས་ཀྱི་འདུག་ཡང་མེད་པ་ན་དེ་མིན་པའི་གི་བརྗོད་བྱ་འདི་འདྲའི་བྱེད་པ་ཅིག་སྒང་ལ་བཤད་དགོས་འདུག་གསུང་ཡ་ཅིག་ཡོད་པ་ཡིན་ན། ཨ་ང་ཚོ་ཡང་བཤད་བདེ་པོ་ཡོད་རེད་པ་ད་དེ་རིང་ད་ག་ས་ག་ལ་འཇུས་བསྡད་ཀྱི་ཡོད་དུས་རན་རིང་གི་ཡོད་འགྲོ་མེད་འགྲོ་ཧ་ཡང་གོ་གི་མི་འདུག་གང་ལྟར་ཁོ་ཅིག་བྱ་ཟིན་དགོས་འདུག་ཉ་འཇུས་དགོས་འདུག་དེ་བྱེད་དུས་ཁོ། ག་བ་ལ་བྲོས་ཡོད་མེད་དེ་ད་ལྟ་ཆ་མ་རྟོགས་གནས་ཚུལ་གཅིག་གི་ཆ་ནས་རྣམ་པ་ཚོ་འོ་དེ་འདྲས་ཞུས་པ་ཡིན། དེའི་ནང་ལ་ཡང་གཅིག་ཚིག་ཐལ་ཤོར་བ་དང་རྣམ་པ་ཚོ་ལྷ་ཕོག་ཀླུ་ཕོག་རེ་བྱུང་ཡོད་ན། དགོངས་སེལ་ཞུ་ཡ་ཡིན། ཐུགས་སྨན་གསོ་གི་ཡོད་པ་ཡིན་ན་ངེས་པར་དུ་ད་ལག་ལེན་ལ་འཁེལ་ཐུབ་པ་ཅིག་གནང་དགོས་འདུག་ཚོར་བ་གཅིག་པོ་བྱས་ན་ཕན་ཐོགས་ཡ་མི་འདུག་ཚོར་བ་ཡོང་གི་རེད་ཚོར་བ་ཚོར་བ་རང་བསྡད་ཀྱི་རེད་པ། དེ་དངོས་སུ་ལག་ལེན་གྱི་ཐོག་ལ་ག་འདྲས་འགྲོ་གི་འདུག་ཨ་འགྲོ་བའི་སྐབས་ལ་དཀའ་ངལ་འཕྲད་ཡོང་དུས་དེ་ནས་ག་ས་ག་ལ་འབྲེལ་བ་ཞུས་ནས་ད་ག་རེ་བཟོ་དགོས་འདུག་གང་ལྟར་ཅིག་ཡར་རྒྱས་ཅིག་བཏང་ན་མ་གཏོགས་འགྲིག་གི་མི་འདུག་བསམ་པའི་བསམ་བློ་ནང་ལ་དེ་འདྲས་ཅིག་སླེབས་ཐུབ་ཡག་ལ་ངས་རེ་བ་འབོད་སྐུལ་ཞུ་གི་ཡོད་དེ་འདྲས་ཅིག་ཡོང་བར་ཚང་མས་འབད་བརྩོན་གནང་རོགས་གནང་ཞུ་རྒྱུ་ཐུགས་རྗེ་གནང།